ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་དགུ་པའི་ཚེས་བཅུ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཅུ་པའི་ཚེས་ཉི་ཤུ་བཞི་རེས་གཟའ་མིག་དམར་ཉིན་གྱི་སྔ་དྲོའི་ལས་རིམ་དབུ་འཛུགས་ཞུས་ཡིན། དེ་རིང་གི་ལས་རིམ་བཀོད་སྒྲིག་གནང་མཁན་བསྟན་འཛིན་དཔལ་མོ་ལགས་དང་ལས་རིམ་ངོ་སྤྲོད་དང་གསར་འགྱུར་ཁག་སྙན་སྒྲོན་ཞུ་མཁན་སྒྲོལ་མ་ལྷ་མོ་ལགས་དང་མཁའ་འགྲོ་གཡང་འཛོམས་བཅས་ཐུན་མོང་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུས་པ་དང་ཆབས་ཅིག་ཐེངས་འདིའི་ལས་རིམ་ཁག་གཤམ་ལ་རིམ་པས་རྒྱང་སྲིང་ཞུ་རྒྱུ་ཡིན།
དེ་རིང་ལས་རིམ་ཁག་གི་ཐོག་མར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཤེས་ཡོན་ནི་དེབ་ནང་ཡོད་པ་ཡིན་ཤག་བྱས་པ་ཙམ་མིན་པར་སོ་སོས་བསམ་བློ་བཏང་སྟེ་དཔྱད་བསྡུར་བྱེད་རྒྱུ་གལ་ཆེན་པོ་ཡིན་པའི་བཀའ་སློབ་གནང་བ་ཞིག་དང་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་ཅིག་སྙན་བརྒྱུད་ཞུ་རྒྱུ་དང། རྒྱ་ནག་གཞུང་ལ་བོད་ནང་གི་ཛ་དྲག་གནས་སྟངས་ཡར་རྒྱས་གཏོང་དགོས་པའི་གནོན་ཤུགས་སྤྲད་དགོས་པ་བོད་དོན་དང་འབྲེལ་བའི་ཚོགས་སྡེ་ཁག་བཅུ་གཅིག་ལྷན་བཞུགས་ཐོག་གོ་བསྡུར་གནང་འདུག། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུའི་ཡང་སྲིད་སྐོར་དང། རྒྱ་ནག་གིས་བོད་ནང། བཅའ་སྡོད་སློབ་གྲྭའི་སྐོར་གྱི་སྙན་ཐོ་གཉིས་ཉི་ཧོང་གི་སྐད་ཡིག་ནང་འདོན་སྤེལ་གྱི་གསར་འགོད་གསལ་བསྒྲགས་ཤིག་གནང་བའི་སྐོར་དང།
བཞུགས་སྒར་རྡ་རམ་ས་ལ་ནས་གནས་མཆོག་རྡོ་རྗེ་གདན་བར་རྒྱང་ཐག་ཀི་ལོ་མི་ཀྲར་ཉིས་སྟོང་ལྷག་རིང་བོད་དོན་ཆེད་རྐང་འཁོར་སྐོར་སྐྱོད་གནང་སྟེ་བོད་དོན་གོ་རྟོགས་ལས་འགུལ་སྤེལ་བཞིན་པའི་སྐོར་གནས་འདྲི་ཞུས་པ་ཞིག་དང།
བཙན་བྱོལ་བོད་མིའི་དཔལ་འབྱོར་གྱི་བྱ་གཞག་ཅེས་པའི་ལེ་ཚན་ནང་འདི་ལོ་བོད་མིའི་སྒྲིག་འཛུགས་དཔལ་འབྱོར་ལས་ཁུངས་ཀྱིས་དགུན་ཚོང་གཉེར་མཁན་བོད་མི་ཚོང་པ་ཁག་ཅིག་ལ་རྒྱ་གར་གྱི་སྒོར་མོ་འབུམ་གཅིག་དང་ཕྱེད་ཀ་སྐྱེད་ཆུང་བུན་གཡར་གནང་ཡོད་པའི་སྐོར་བཀའ་འདྲི་ཕྱོགས་བསྒྲིགས་ཞུས་པ་ཞིག་སྙན་བརྒྱུད་ཞུ་རྒྱུ་དང།
མཇུག་ཏུ་འཕྲོད་བསྟེན་གྱི་ལེ་ཚན་བཅས་གསར་འགྱུར་ཁག་གི་རྗེས་སུ་རིམ་པས་སྙན་སྒྲོན་ཞུ་རྒྱུ་ཡིན། ཉི་ཧོང་ནང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུའི་ཡང་སྲིད་སྐོར་དང་རྒྱ་ནག་གིས་བོད་ནང་བཅའ་སྡོད་སློབ་གྲྭའི་སྐོར་སྙན་ཐོ་གཉིས་ཉི་ཧོང་གི་སྐད་ཡིག་ནང་འདོན་སྤེལ་གནང་བའི་གསར་འགོད་གསལ་བསྒྲགས་ཤིག་གནང་ཡོད་པའི་སྐོར་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་ཕྱི་ཚེས་ཉི་ཤུ་རྩ་གསུམ་ཉིན་གནས་ཚུལ་སྤེལ་འགོད་གནང་འདུག། དེ་ཡང་གོང་ཞུས་སྙན་ཐོ་གཉིས་ཀྱི་འགྲེམས་སྤེལ་གསར་འགོད་ལྷན་ཚོགས་དེར་ཉི་ཧོང་སྐུ་ཚབ་དོན་གཅོད་ཨར་ཡ་ཚེ་དབང་རྒྱལ་པོ་ལགས་ཀྱིས་བོད་ནང་བོད་མི་རྣམས་ཀྱི་སྙིང་སྟོབས་དང་ཆིག་སྒྲིལ་གྱི་ནུས་པ་ཉམས་ཉེས་སུ་གཏོང་ཆེད་ད་ཆ་རྒྱ་ནག་གུང་ཁྲན་ཏང་གིས་བོད་མིའི་ཆོས་དང་རྨང་གཞི་ཁག་རྩ་མེད་བཟོ་བ་དང་བོད་མིའི་ཕྲུ་གུ་རྣམས་ལ་རང་གི་སྐད་ཡིག་དང་རིག་གཞུང་བཀོལ་སྤྱོད་བྱེད་མ་བཅུག་པའི་ཆེད་ཧ་ཅང་གི་གནག་སེམས་ཅན་གྱི་སྲིད་བྱུས་ཁག་གཉིས་ལག་བསྟར་བྱེད་ཀྱི་ཡོད་པའི་སྐོར་དང། སྙན་ཐོ་དེ་གཉིས་ཀྱི་ནང་རྒྱ་ནག་གིས་བོད་ཀྱི་ཆོས་ཕྱོགས་ལས་དོན་ནང་ཇི་ལྟར་ཐེ་བྱུས་བྱེད་ཀྱི་ཡོད་པའི་སྐོར་དང་བོད་ཕྲུག་ས་ཡ་སྐོར་ཞིག་བཙན་དབང་ཐོག་བཅའ་སྡོད་སློབ་གྲྭ་ཁག་ནང་བཅུག་པའི་སྐོར་བརྗོད་ཡོད་འདུག་ཡང་ཉི་ཧོང་སྐུ་ཚབ་དོན་གཅོད་ཨར་ཡ་ཚེ་དབང་རྒྱལ་པོ་ལགས་ཀྱིས་ད་ཐེངས་བོད་ནང་གི་གནས་སྟངས་སྐོར་གྱི་སྙན་ཐོ་དེ་གཉིས་བཏོན་དགོས་པའི་རྒྱུ་མཚན་ནི་ཉི་ཧོང་ནང་གི་བོད་དོན་རྒྱབ་སྐྱོར་གནང་མཁན་རྣམས་དང་ཉི་ཧོང་གི་མི་མང་སྤྱིར་བོད་ནང་རྒྱ་ནག་གུང་ཁྲན་ཏང་གིས་མི་སེར་སྤེལ་བའི་སྲིད་བྱུས་དངོས་དེ་ཇི་ཡིན་གོ་རྟོགས་སྤེལ་ཆེད་གནང་བའི་སྐོར་འགྲེལ་བརྗོད་གནང་ཡོད་འདུག། གོང་ཞུས་ཀྱི་སྙན་ཐོ་འདི་གཉིས་ནི Tibet Action Institute ཞེས་པའི་བོད་དོན་ལས་འགུལ་སློབ་གཉེར་ཁང་དང International Tibet Network ཞེས་པའི་བོད་དོན་འབྲེལ་མཐུད་དྲ་རྒྱ་དང Tibet Justice Center ཞེས་པའི་བོད་དོན་དྲང་བདེན་བསྟི་གནས་ཀྱི་གཞུང་འབྲེལ་མ་ཡིན་པའི་ཚོགས་པ་གསུམ་གྱིས་བཏོན་གནང་བ་ཞིག་ཡིན་འདུག་གསར་འགོད་ལྷན་ཚོགས་དེར་བོད་དོན་ལས་འགུལ་སློབ་གཉེར་ཁང་གི་པད་མ་ཡོ་གོ་ལགས་དང་བོད་རང་བཙན་སློབ་ཕྲུག་ཚོགས་པའི་ངོས་ནས་ཚེ་རིང་རྡོ་རྗེ་ལགས་རྣམ་གཉིས་ཀྱིས་གཏམ་བཤད་གནང་ཡོད་འདུག།
བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་རེས་གཟའ་སྤེན་པ་ཉིན་ཨ་མི་རི་ཀའི་ནེའུ་ཡོག་དང་ནེའུ་ཇར་སིའི་བོད་མི་ཚོར་བཀའ་སློབ་གསུང་བཤད་གནང་སྐབས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་ལྔ་ལོར་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དགུང་གྲངས་དགུ་བཅུ་ལ་ཕེབས་སྐབས་ལོ་འཁོར་མར་ཞི་བདེའི་ལོར་སྲུང་བརྩི་གནང་རྒྱུ་ཡིན་པའི་སྐོར་གསུངས་ཡོད་པ་རེད་འདུག། དེ་ཡང་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་ལྔ་ལོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དགུང་གྲངས་དགུ་བཅུ་ལ་ཕེབས་སྐབས་སྐུའི་འཁྲུངས་སྐར་གཟབ་རྒྱས་ངང་སྲུང་བརྩི་ཞུས་པའི་སྐོར་སྐབས་དེར ྋགོང་ས་མཆོག་གི་སྐུ་ཚེའི་རིང་གི་རླབས་ཆེན་གྱི་མཛད་འཕྲིན་ཁག་ཁྱབ་སྤེལ་དང་ལོ་འདི་ཞི་བདེའི་ལོ་ཞེས་སྲུང་བརྩི་ཞུ་རྒྱུ་ཡིན་པའི་སྐོར་གསུངས་ཡོད་པ་རེད་འདུག་དེ་བཞིན་སྲིད་སྐྱོང་མཆོག་གིས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུའི་ཡང་སྲིད་ཕེབས་ཕྱོགས་ཐད་ཕྱི་ལོ་ཉིས་སྟོང་བཅུ་གཅིག་ལོའི་ཕྱི་ཟླ་དགུ་པའི་ནང་བཀའ་ཤག་གིས་ཡིག་ཆ་ཞིག་འགྲེམས་སྤེལ་གནང་བའི་དེའི་ནང་མགོན་པོ་གང་ཉིད་དགུང་གྲངས་དགུ་བཅུར་ཕེབས་སྐབས་ཡང་སྲིད་ཕེབས་ཕྱོགས་བཀའ་བསྡུར་གནང་རྒྱུ་བཀོད་ཡོད་པའི་སྐོར་དང་སྔ་ལོ་ཕྱི་ཟླ་བཅུ་པའི་ནང་བཀའ་ཤག་སྐབས་བཅུ་དྲུག་པའི་ངོས་ནས་ཀྱང ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཡང་སྲིད་ཕེབས་ཕྱོགས་སྐོར་ལངས་ཕྱོགས་ཀྱི་ཡིག་ཆ་ཞིག་འགྲེམས་སྤེལ་གནང་ཡོད་པའི་སྐོར་གསུངས་འདུག་གཞན་ཡང་སྲིད་སྐྱོང་མཆོག་གིས་ནིའུ་ཡོག་དང་ནིའུ་ཇར་སི་ཁུལ་གྱི་ཆོས་ཚོགས་ཁག་གི་སྐུ་ཚབ་རྣམ་པ་དང་མཇལ་འཕྲད་ཀྱིས་བོད་ཀྱི་ཆོས་དང་རིག་གཞུང་མི་ཉམས་རྒྱུན་འཛིན་གནང་ཕྱོགས་དང ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་དགོངས་སྒྲུབ་ཐབས་སྐོར་གླེང་གནང་ཡོད་པ་རེད་འདུག། དེའི་རྗེས་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ནིའུ་ཡོག་དང་ནིའུ་ཇེར་སི་ནང་གནས་སྡོད་རྒྱ་རིགས་དང་བོད་རིགས་གཞོན་སྐྱེས་ཁག་ཅིག་དང་མཇལ་མོལ་གྱིས་བོད་རྒྱའི་དཀའ་རྙོག་དང་དེ་སེལ་ཐབས་ཆེད ྋགོང་ས་མཆོག་གིས་བཏོན་གནང་མཛད་པའི་འཚེ་མེད་ཞི་བའི་དབུ་མའི་ལམ་གྱི་ཐད་ལ་གཏམ་བཤད་གནང་བའི་སྐོར་སོགས་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་གནས་ཚུལ་བཀོད་སྤེལ་གནང་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་སྒྲོལ་མ་ལྷ་མོ་ལགས་དང་མཁའ་འགྲོ་གཡང་འཛོམས་ནས་སྙན་སྒྲོན་ཞུ་རྒྱུ་ཡིན། དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཕྱི་ཚེས་ཉི་ཤུ་གཉིས་ཉིན་ཨ་རིའི་མངའ་སྡེ་ཁེ་ནེ་ཏི་ཀའི་ནང་གཞུང་དོན་ཕྱོགས་ཕེབས་ཀྱིས་ཕྱི་ཚེས་ཉི་ཤུ་གཉིས་ཀྱི་སྔ་དྲོར་སྒ་རི་སིང་བོད་ཀྱི་ཐེབས་རྩའི་འགན་འཛིན་ལྷན་ཚོགས་ཀྱི་ཚོགས་འདུར་བཅར་བ་དང་ཕྱི་དྲོར་སྲིད་སྐྱོང་མཆོག་གིས་ཁེ་ནེ་ཏི་ཀའི་བོད་རིགས་སྤྱི་མཐུན་ཚོགས་པའི་གོ་སྒྲིག་འོག་ས་གནས་མང་ཚོགས་ལ་གསུང་བཤད་བཀའ་སློབ་གནང་བ་དང་དྲི་བ་དྲིས་ལན་གྱི་གོ་སྐབས་ཀྱང་གནང་ཡོད་འདུག། དེ་ཡང་བཀའ་སློབ་གསུང་བཤད་ནང་སྲིད་སྐྱོང་མཆོག་སྲིད་སྐྱོང་གི་ཐུགས་འགན་བཞེས་པ་ནས་བཀའ་ཤག་སྐབས་བཅུ་དྲུག་པའི་དགོངས་པ་བཞེས་སྟངས་དང་དེ་བཞིན་ལོ་ལྔའི་ནང་མ་འོངས་པའི་ཕུགས་འདུན་ཡིག་ཆ་བཏོན་གནང་པ་གཞིར་བཟུང་བཀའ་སློབ་གནང་ཡོད་འདུག་དེ་ཡང་སྲིད་སྐྱོང་མཆོག་དང་ལྷན་བཅར་བ་བོད་རིགས་སྤྱི་མཐུན་ཚོགས་པའི་འབྲེལ་མཐུད་པ་ཀུན་དགའ་བཀྲ་ཤིས་ལགས་ཀྱིས་གསུངས་དོན། བཀའ་སློབ་གི་ནང་དོན་ནི་དཔལ་ལྡན་སྲིད་སྐྱོང་མཆོག་གིས་ཐུགས་འགན་བཞེས་པ་ནས་བྱས་རྗེས་ཨ་ནི་བཀའ་ཤག་སྐབས་བཅུ་དྲུག་པའི་དགོངས་པ་བཞེས་སྟངས་ག་འདྲ་ཡིན་མེད། ལོ་ལྔའི་ནང་ལ་མ་འོངས་པའི་ད་ཕུགས་འདུན་ཡིག་ཆ་བཏོན་གནང་ཡོད་རེད་བ་འདི་ལ་གཞི་བཞག་གནང་བྱས་བཀའ་སློབ་གསུང་བཤད་གནང་ཡག་འདི་གའི་ནང་ལོགས་ལ་ཡང་བོད་ཀྱི་ལོ་རྒྱུས་གནས་བབ་ཁོར་ཡུག་གི་གནས་སྟངས་ད་ལྟའི་གནས་སྟངས་ལོ་རྒྱུས་ཐོག་གི་རང་བཙན་གནས་བབ་ག་འདྲ་ཡིན་འདི་གའི་ཆ་ཚང་གཅིག་བྱས་འདིའི་ཐོག་ལ་ཡང་དགོངས་སེལ་རྒྱུང་འདི་གཅིག་བཀའ་གནང་སྟབས་མི་མང་གིས། ཨེ་ནི་རེ་བ་བརྒྱབ་རྗེས་ཨེ་ནི་འགན་ཁུར་བ་རེད་ཨེ་ནི་འགན་ཁུར་བ་ཞི་སྲུང་གིས་ཨེ་ནི་ད་ལྟ་བར་དུ་ལས་ཀ་ག་རེ་བྱས་ཡོད་མེད་འདི་ད་གཅིག་འཛིན་སྐྱོང་རེད་ཆབ་སྲིད་རེད་དེ་གའི་གང་ཅིའི་ཆ་ནས་ཨེ་ནི་མི་མང་ལ་ཡ་ད་གཅིག་ལས་བསྡོམས་ཀྱི་ཚུལ་དུ་སྙན་སེང་ཞུ་གི་ཡོད་ཞེས་བྱ་བ་དེ་གས་ཐེངས་འདིའི་བྱང་ཨ་རིའི་ནང་གི་གཞུང་དོན་ཕྱོགས་ཕེབས་གནང་ཡུལ་དེ་ནི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་སྲིད་སྐྱོང་གི་ཐུགས་འགན་བཞེས་པ་ནས་ད་བར་ཕེབས་མ་ཐུབ་པའི་བྱང་ཨ་རིའི་མངའ་སྡེ་ཁག་ཅིག་ཡིན་ཞིང་དེའི་ནང་ནས Connecticut མངའ་སྡེ་དེ་ཡང་གཅིག་ཡིན་འདུག། དེ་ཡང་ཕྱི་ཚེས་ཉི་ཤུ་རྩ་གསུམ་སྟེ་རེས་གཟའ་ཟླ་བའི་ཉིན་གྱི་སྔ་དྲོར་སྲིད་སྐྱོང་མཆོག་མེ་སི་ཅུ་སིའི་མངའ་སྡེར་ཕྱོགས་ཕེབས་གནང་ནས་མཐོ་སློབ་ཞིག་ཏུ་བོད་དོན་བཀའ་སློབ་གནང་རྒྱུ་དང་ཕྱི་དྲོར་མེ་སི་ཅུ་སི་ས་གནས་བོད་མི་ཚོར་བཀའ་སློབ་གསུང་བཤད་གནང་རྒྱུ་ཡིན་འདུག་བོད་རིགས་སྤྱི་མཐུན་ཚོགས་པའི་འབྲེལ་མཐུད་པ་ཀུན་དགའ་བཀྲ་ཤིས་ལགས་ཀྱིས་གསུངས་དོན། ད་དེ་རིང་ག་པར་ཕེབས་འགྲོ་གི་ཡོད་རེད་ཟེར་ན་མེ་སི་ཅུ་སི་ལ་ཕེབས་ཀྱི་ཡོད་རེད་ཨ་ནི་མེ་སི་ཅུ་སི་ལ་ཡ་ཕ་གིའི་མཐོ་སློབ་ཅིག་ནང་ལ་ཡ་ཨ་ནི་ད་ལྟའི་བོད་ཀྱི་གནས་སྟངས་ག་འདྲའི་ཡིན་མེད་སྐོར་ལ་ཡ་བཀའ་སློབ་གསུང་བཤད་གནང་ཡ་དང་ཨ་ནི་དགོང་དག་ས་གནས་མང་ཚོགས་ལ་བཀའ་སློབ་གནང། གནངས་ཉིན་ཀ་ཨི་ཏི་ག་ལ་ཚུར་ཕེབས། ཨི་ཏི་ག་ལ་ཕེབས་རྗེས་ད་རེས་ཀྱི་བྱང་ཨ་རིའི་ནང་གི་མཛད་རིམ་དེ་ཨི་ཏི་ག་ནས་ཆ་ཚང་ལེགས་གྲུབ་གནང་གི་ཡོད་རེད་ཞེས་བརྗོད་འོ་དེ་ཞུ་ཡ་ཡིན། ཡང་ཀུན་དགའ་བཀྲ་ཤིས་ལགས་ནས་ད་བར་སྲིད་སྐྱོང་མཆོག་དང་ལྷན་བཅར་ཞུ་སྐབས་ས་གནས་བོད་རིགས་སྤྱི་མཐུན་ཚོགས་པ་དང་ས་གནས་བོད་མི་ཚོས་བོད་མིའི་སྒྲིག་འཛུགས་ལ་ཡིད་ཆེས་དང་གུས་བརྩི་ཞུ་སྟངས་བཅས་ཡག་པོ་བྱུང་ཡོད་པ་གསུངས་དོན།
ད་ལྟ་བར་དུ་ང་ས་གནས་ཚང་མ་ལ་ཡང་སྲིད་སྐྱོང་ལྷན་རྒྱས་ལ་ཡང་བཅར་བ་ཡིན། ཨ་ནི་ས་གནས་མི་མང་གིས་བོད་མིའི་སྒྲིག་འཛུགས་ཀྱི་ཨ་ནི་སྲིད་སྐྱོང་ལ་ཡང་དགའ་པོ་གནང་སྟངས། ཨ་ནི་དེ་ལ་ཡང་གུས་བརྩི་གནང་སྟངས། ཨ་ནི་ས་གནས་སྤྱི་མཐུན་ཚོགས་པ་དང་ས་གནས་མང་ཚོགས་ཀྱིས་སྣེ་ལེན་ཞུ་སྟངས་དེ་ཚོ་གང་ག་ཡག་ཐག་ཆོད་རེད་ཤག་ཨ་ནི་ང་ཚོ་དོན་གཅོད་ལས་ཁུངས་ལས་ཀ་བྱེད་མཁན་ངོས་ནས་ཡིན་པ་ཡིན་ནའི་ལས་ཨ་ནི་མང་ཚོགས་ཀྱིས་བོད་མིའི་སྒྲིག་འཛུགས་ལ་ཡང་ཅིག་དགའ་པོ་དང། ཡིད་ཆེས་དང། ཨ་ནི་དེ་ག་ནང་ལྟར་གྱི་གུས་བརྩི་ཞུ་ཡ། དེ་ཚོ་གང་ག་ལོ་འདི། ཨ་ནི། ཧ་ཅང་གི་ཡག་པོ་བྱུང་སོང་བསམ་པའི་ཚོར་སྣང་བྱུང།
རེས་གཟའ་ཟླ་བ་ཉིན་རྒྱ་ནག་དང་ར་ཤི་ཡའི་ཚོང་གཉེར་ལས་ཁང་ཁག་གིས་རྒྱ་ནག་གི་བྱང་ཤར་ཧྲེན་ཡང་གྲོང་ཁྱེར་དུ་ཅ་དངོས་བཟོ་སྐྲུན་དང་འགྲིམ་འགྲུལ་ཐད་གླེང་ཡོད་པ་རེད། སོ་ནམ་ཞིང་ལས་དང་དྲ་རྒྱའི་ཐོག་གི་ཚོང་ལས་བཅས་པའི་ཐོག་མཉམ་འབྲེལ་གྱི་གྲོས་མཐུན་ཁག་མང་དག་ཅིག་བཞག་པའི་སྐོར་རྒྱ་ནག་གི་གསར་འགྱུར་བརྒྱུད་ལམ་ཁག་གིས་གནས་ཚུལ་བཏོན་ཡོད་པ་རེད་འདུག་གོང་ཞུས་ཧྲེན་དབྱང་གྲོང་ཁྱེར་དེར་ར་ཤི་ཡའི་ས་གནས་གཞུང་གི་སྐུ་ཚབ་མི་སྣ་དང་ཚོང་འབྲེལ་སྐུ་ཚབ་དང་རྒྱ་ནག་གི་ཚོང་གཉེར་ལས་ཁང་ཁག་གྲངས་བརྒྱད་བརྒྱ་སྐོར་ཞིག་འདུ་འཛོམས་བྱེད་པའི་རེ་བ་ཡོད་པ་དང། ཚོང་དོན་གྱི་འདུ་འཛོམས་དེ་བདུན་སྔོན་མ་དེར་པེ་ཅིང་དུ་ར་ཤི་ཡའི་སྲིད་འཛིན Vladimir Putin དང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་གཉིས་མཇལ་མོལ་གནང་བའི་རྗེས་བྱུང་བའི་གནས་ཚུལ་ཞིག་ཆགས་ཀྱི་ཡོད་པ་རེད། སྔ་ལོ་ར་ཤི་ཡས་ཡུ་ཀེ་རེན་བཙན་འཛུལ་བྱས་པ་དེར་ནུབ་ཕྱོགས་རྒྱལ་ཁབ་ཀྱིས་མི་འདོད་པའི་རྣམ་འགྱུར་ཤུགས་ཆེ་བཏོན་མིན་ལ་ལྟོས་མེད་ཀྱིས་རྒྱ་ནག་གིས་ར་ཤི་ཡ་དང་ཚོང་འབྲེལ་གྱི་འབྲེལ་ལམ་དེ་ཤུགས་ཆེ་རུ་བཏང་ཡོད་ཅིང་ལས་དོན་འདིའི་ཐད་རྒྱ་ནག་གི་བྱང་ཤར། ལིའའོ་ནིང། ཧའེ་ལུང་ཅང་དང་ཇི་ལིན་བཅས་པའི་ཞིང་ཆེན་ཁག་རྒྱ་ནག་དང་ར་ཤི་ཡའི་རྒྱལ་ཁབ་གཉིས་ཀྱི་ཚོང་འབྲེལ་ཐོག་གནད་འགག་ཆགས་ཡོད་པ་རེད་འདུག་ལོ་འདིའི་ཕྱི་ཟླ་དང་པོ་ནས་དགུ་པ་བར་ར་ཤི་ཡའི་ཚོང་གཉེར་ལས་ཁང་ཁག་བཞི་བཅུ་སྐོར་ཞིག་རྒྱ་ནག་གི་ལིའང་ནིང་ཞིང་ཆེན་ནང་ཚོང་འཁོས་ལས་དོན་གཉེར་རྒྱུ་འགོ་འཛུགས་བྱས་ཡོད་པའི་སྐོར་རྒྱ་ནག་གཞུང་གི་གཟུགས་མཐོང་རླུང་འཕྲིན་ལས་ཁང་ཞིག་གིས་བརྗོད་ཡོད་པ་རེད་འདུག། འདི་ལོ་ཕྱི་ཟླ་དགུ་པའི་ནང་ར་ཤི་ཡ་དང་རྒྱ་ནག་གི་རྒྱལ་ཁབ་གཉིས་བར་གྱི་ཚོང་འབྲེལ་གྱི་མ་གནས་དེ་ཨ་མི་རི་ཀའི་ཌོ་ལར་ཐེར་འབུམ་ཉི་ཤུ་རྩ་གཅིག་ལྷག་བྱུང་ཡོད་པ་དེ་ནི་སྔ་ལོ་ཕྱི་ཟླ་གཉིས་པའི་ནང་ར་ཤི་ཡས་ཡུ་ཀེ་རེན་ལ་དམག་འཐབ་སྤེལ་བ་ནས་བཟུང་ཚོང་ཤུགས་ཆེ་ཤོས་བྱུང་ཡོད་པའི་སྐོར་རྒྱ་ནག་གི་སྒོ་ཁྲལ་ལས་ཁུངས་ཀྱིས་བཏོན་པའི་བསྡོམས་ཐོའི་ནང་ཟླ་བ་འདིའི་འགོ་སྟོད་དེར་བརྗོད་ཡོད་པ་རེད། རྒྱ་ནག་གིས་ཨོ་སི་ཀྲེ་ལིའི་སྲིད་བློན་ཨན་ཐོ་ནི་ཨལ་པ་ནིས་རྒྱ་ནག་ལ་འཚམས་གཟིགས་ཕེབས་གཏན་འཁེལ་བར་དགའ་བསུ་ཞུས་པ་དང་ཐེངས་འདིའི་འཚམས་གཟིགས་དེ་རྒྱལ་ཁབ་གཉིས་ཀའི་སྔོན་ཆད་ཀྱི་ཛ་དྲག་ཆེ་བའི་འབྲེལ་བ་དེ་སླར་གསོ་ཡོང་ཐབས་དང་སྲ་བརྟན་དུ་གཏོང་རྒྱུ་དེ་ཡིན་པར་འགྲེལ་བརྗོད་བྱས་འདུག་དེ་ཡང་ཨོ་སི་ཀྲེ་ལིའི་སྲིད་བློན་སྐུ་ཞབས་ཨན་ཐོ་ནི་ཨལ་པ་ནིས་སྤྱི་ཟླ་བཅུ་གཅིག་པའི་ཚེས་བཞི་ནས་ཚེས་བདུན་བར་ཉིན་གྲངས་བཞིའི་རིང་རྒྱ་ནག་ལ་འཚམས་གཟིགས་ཀྱི་དམིགས་ཡུལ་ནི་ཉེ་དུས་ཕྱོགས་གཉིས་ཀྱི་འབྲེལ་བ་ཡར་རྒྱས་སོང་བ་དེ་སྲ་བརྟན་དུ་གཏོང་རྒྱུ་ཡིན་འདུག། རྒྱ་ནག་གི་ཕྱི་སྲིད་ལྷན་ཁང་གིས་ཐེངས་འདིའི་འཚམས་གཟིགས་དེས་ཕྱོགས་གཉིས་ཀྱི་འབྲེལ་བ་དང་ཚོང་འབྲེལ་ཡར་རྒྱས་ཡོང་བར་ཕན་ཐོགས་ཡོང་རྒྱུའི་འགྲེལ་བརྗོད་བྱས་འདུག་དེ་ཡང་རྒྱ་ནག་གི་ཚོང་འབྲེལ་ལྷན་ཁང་གིས The World Trade Organization ཞེས་པའི་འཛམ་གླིང་ཚོང་དོན་སྒྲིག་འཛུགས་ཀྱི་ཁྲིམས་གཞི་གཞིར་བཟུང Australia རྒུན་འབྲུམ་ཆང་གི་ཚད་མཐོའི་སྒོ་ཁྲལ་གྱི་གནད་དོན་ལ་ཞིབ་བཤེར་བྱས་ནས་ཚོང་འབྲེལ་གྱི་གནད་དོན་ཐག་གཅོད་བྱེད་རྒྱུའི་མོས་མཐུན་བྱུང་ཡོད་འདུག་གཞན་ཡང་ཆབ་སྲིད་ཀྱི་ཉེས་མིང་འོག་རྒྱ་ནག་ནང་ལོ་གསུམ་གྱི་རིང་བཀག་སྐྱིལ་བྱས་པའི Australia གསར་འགོད་པ་ཁྲེང་ལེ་གློད་བཀྲོལ་བཏང་བ་དེས་རྒྱལ་ཁབ་གཉིས་ཀྱི་འབྲེལ་བ་སྲ་བརྟན་ཇེ་མཐོར་གཏོང་བར་ཕན་ཐོགས་བྱུང་ཡོད་འདུག་ཡང་སྤྱི་བསྒྲགས་ཤིག་སྤེལ་བའི་ནང་དུ་ཨོ་སི་ཀྲེ་ལི་ཡའི་སྲིད་བློན་སྐུ་ཞབས་ཨན་ཐོ་ནི་ཨལ་བྷ་ནི་སི་ཡིས་ཐེངས་འདིའི་རྒྱ་ནག་ལ་འཚམས་གཟིགས་དེས་ཕྱོགས་གཉིས་ཀྱི་འབྲེལ་བ་བརྟན་བརླིང་དང་ཡག་པོ་ཡོང་བའི་རེ་བ་བྱེད་ཀྱི་ཡོད་འདུག་གཞི་རྩའི་ཐེངས་འདིའི་འཚམས་གཟིགས་དེ་དོན་སྙིང་ལྡན་པ་ཞིག་ཡིན་ཅིང། ཨོ་སི་ཀྲེ་ལི་ཡ་དང་རྒྱ་ནག་བར་འདས་པའི་ལོ་ཤས་ནས་བཟུང་ཚོང་དོན་གྱི་རྙོག་གླེང་རིམ་པ་བྱུང་བའི་རྗེས་ད་ཆ་ཕྱོགས་གཉིས་ཀྱི་འབྲེལ་བ་བཟང་དུ་འགྲོ་བའི་རེ་བ་ཡོད་པ་དང། དེ་ནི་ཕྱི་ལོ་ཉིས་སྟོང་བཅུ་དྲུག་ལོའི་རྗེས་སུ་ཨོ་སི་ཀྲོ་ལི་ཡའི་སྲིད་བློན་རྒྱ་ནག་ལ་འཚམས་གཟིགས་སུ་ཕེབས་པ་ཐོག་མ་དེ་ཆགས་ཀྱི་ཡོད་འདུག། རྒྱ་ནག་ནང་རྟེན་གཞི་བྱས་པའི་ཚོང་ལས་སྡེ་ཚན་གསུམ་གྱིས་པ་ཀི་སི་ཐན་ལ་མེ་ཤུགས་འཕུར་མདའར་མཁོ་བའི་དངོས་རྫས་རིགས་མཁོ་སྤྲོད་བྱས་པར་ཨ་རིའི་ཕྱི་སྲིད་ལས་ཁུངས་ཀྱིས་དམ་དྲག་བཀའ་ཆད་བཏང་འདུག་བཀག་སྡོམ་དེ་ཡང་ཉེ་ཆར་པ་ཀི་སི་ཐན་གྱིས་ཨ་བྷ་པིལ་ཞེས་པའི་མེ་ཤུགས་འཕུར་མདའི་མ་ལག་བར་སྣང་དུ་ཕྱིར་གཏོང་བའི་རྗེས་སུ་ལག་བསྟར་བྱས་པ་ཞིག་ཡིན་པ་རེད།

ཨ་རིའི་ཕྱི་སྲིད་ལས་ཁུངས་ཀྱི་མགྲིན་ཚབ་པ་སྐུ་ཞབས Matthew Miller ཡིས་བཀག་སྡོམ་དེས་ག་རེ་མཚོན་གྱི་ཡོད་མེད་ཐད་ལ་གསུངས་པར། ཨ་མི་རི་ཀའི་ངོས་ནས་འཛམ་གླིང་ཕྱོགས་གང་ཡིན་རུང་མི་འབོར་ཆེན་པོ་སྡེབ་གསོད་ཐུབ་པའི་མཚོན་ཆའི་སྐྱེལ་འདྲེན་ཡོ་བྱད་སོགས་ཀྱི་ཉོ་ཚོང་བྱེད་སྒོར་མུ་མཐུད་ནས་ཁ་གཏད་བྱེད་རྒྱུ་དང་རྡུལ་ཕྲན་མཚོན་ཆ་འཛམ་གླིང་ཡོངས་སུ་གང་སར་མི་ཁྱབ་པར་ཤུགས་སྣོན་རྒྱག་རྒྱུར་འབད་བརྩོན་བྱེད་ཀྱི་ཡོད་པ་མཚོན་ཐུབ་ཞེས་གསུངས། རྒྱ་ནག་ནི་པ་ཀི་སི་ཐན་གྱི་མཐུན་ཕྱོགས་ཡུལ་གྲུ་ཞིག་ཡིན་པ་དང་རྒྱ་ནག་གིས་རྒྱུན་དུ་པ་ཀི་སི་ཐན་ལ་གོ་མཚོན་དང་བདེ་སྲུང་ཡོ་བྱད་ཁྱོན་ཆེ་མཁོ་སྤྲོད་བྱེད་བཞིན་ཡོད་པ་རེད། གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཤེས་ཡོན་ནི་དེབ་ནང་ཡོད་པ་ཡིན་ཤག་བྱེད་པ་དེ་ཙམ་མིན་པར་སོ་སོས་བསམ་བློ་བཏང་སྟེ་གནས་ཚུལ་མང་པོ་དཔྱད་བསྡུར་བྱེད་རྒྱུ་གལ་ཆེན་རེད་ཅེས་བཀའ་གནང་ཡོད་པ་གསར་འགོད་པ་ལོ་པེ་ལགས་ཀྱིས་སྙན་སྒྲོན་གནང་གི་རེད། ཤེས་ཡོན་ནི་དེབ་ནང་ཡོད་པ་ཡིན་ཤག་བྱས་པ་དེ་ཙམ་མིན་པར། སོ་སོའི་བསམ་བློ་བཏང་ནས་གནས་ཚུལ་མང་བོ་དཔྱད་བསྡུར་བྱེད་རྒྱུ་གལ་ཆེན་རེད་ཅེས་གོང་ས་མཆོག་གིས་བལ་ཡུལ་རྣམ་རྒྱལ་མཐོ་སློབ་ཀྱི་སློབ་ཕྲུག་ཚོ་ལ་མཇལ་ཁ་བཀའ་སློབ་སྩལ་ཡོད་ཀི། བོད་མིའི་དབུ་ཁྲིད་གོང་ས་མཆོག་གིས་བཞུགས་སྒར་རྒྱལ་བའི་ཕོ་བྲང་དུ་སྤྱི་ཟླ་བཅུ་བ་གི་ཚེས་པ་ཉེར་གསུམ་གི་ཉི་མ་བལ་ཡུལ་རྣམ་རྒྱལ་མཐོ་སློབ་ཀྱི་དགེ་ལས་སློབ་ཕྲུག་སུམ་ཅུ་སོ་བཞི་ལ་མཇལ་ཁ་བཀའ་སློབ་གནང་བ་དང་འབྲེལ་སློབ་ཕྲུག་ཚོས་ཤེས་ཡོན་སློབ་སྦྱོང་གི་སྐབས། ཤེས་ཡོན་ཟེར་བ་དེ་དེབ་ནང་ཡོད་པ་ཡིན་ཤག་བྱས་པ་དེ་ཙམ་མིན་པར། སོ་སོའི་བསམ་བློ་བཏང་ནས་གནས་ཚུལ་མང་བོ་དཔྱད་བསྡུར་བྱེད་རྒྱུ་གལ་ཆེན་རེད་ཅེས་ལམ་སྟོན་གནང་གི་འདུག།
ད་ལྟ Education ཟེར་ཏེ་ཅིག་དེབ་ནང་ལ་ཡོད་བསྡད་པ་དེ་བཀའ་ཟུར་བོད་རིགས་སོ་སོ་ལྟ་བ་ཡིན་པ་རེད་བསམ་ནས་དྲན་བསྡད་ཡ་དེ་ཙམ་མ་ཡིན་པར། སོ་སོ་བསམ་བློ་བཏང་ནས། ལྟོས།

ང་རང་ཚོ་རྒྱ་གར་གྱི་གནའ་རབས་ཀྱི་ལུགས་སྲོལ་ཞིག་རེད་བོད་ལ་ད་ག་ད་ཅིག་རིག་གཞུང་རྙིང་པ་དེ་གི་བའི་གནས་ཚུལ་མང་པོ་ཞིག་ཏུ་ཞིབ་འཇུག་བྱས་ནས་དཔྱད་པ་བྱས་ནས་བསམ་བློ་བཏང་ཡ་ཅིག་དཔེ་གལ་ཆེན་པོ་འདུག་བ། ད་ལྟ་ང་རང་ཆ་བཞག་ན་དཔྱད་པ་བྱས་ན་ཆ་གལ་ཆེན་པོ་བརྩི་གི་ཡོད་རེད། ཨེ་དེ་རིགས་ཀྱི་སར་དཔྱད་པ་བྱས་ནས་ཚན་རིག་པ་མཉམ་དུ་ལ་འབྲེལ་བ་བྱེད་ཀྱི་ཡོད། ཨེ་ནི་ཆོས་པ་འདྲ་མི་འདྲ་དེ་འདྲ་མཉམ་དུ་ལ་འབྲེལ་བ་བྱེད་ཀྱི་ཡོད། ཅེས་གང་འདྲ་བསམ་བློ་བཏང་ནས་དཔྱད་པ་བྱེད་ཡ་དེ་དཔེ་གལ་ཆེན་པོ་རེད་ཤག་ཤེས་སོང་བ། ཁྱེད་ཚོས་དཔྱད་པ་བྱས་བསམ་བློ་གཏོང་བ། གཞན་ཡང་གོང་ས་མཆོག་གིས་འཛམ་གླིང་འདིར་མི་རབས་རྒན་པ་རྣམས་རྫོགས་འགྲོ་བ་དང་ཆབས་ཅིག། མི་རབས་གཞོན་པ་ཚོས་འཕྲོ་མཐུད་ནས་ཡོང་བཞིན་པར་བརྟེན། མི་རབས་གཞོན་པ་ཚོས་འདས་པའི་ལོ་རྒྱུས་དང་སྦྲེལ་ཏེ་འཛམ་གླིང་གི་དངོས་ཡོད་གནས་ཚུལ་ཤེས་རྒྱུ་གལ་ཆེན་རེད་ཅེས་ལམ་སྟོན་ཕེབས་རྒྱུར། ད་ལྟ་ང་ཚོ་འཛམ་གླིང་འདི་སྒང་ལ་མི་རབས་རྒན་པ་དེའི་དུས་སུ་ཡང་འགྲོ་གིན་འགྲོ་གིན་ད་མི་རབས་གཞོན་པ་དེ་ཡང་ཐོན་ཡོང་གི་རེད་པ། བྱས་ཙང། ད་ཁྱེད་རང་ཚོ་མི་རབས་གསར་པ་དེ་འདྲ་ཡིན་དུས་དེ་ནས་ཁོ་རང་འཛམ་བུ་གླིང་གི་ཞིག་དངོས་ཡོད་གནས་ཚུལ་དེའི་དེ་དང་འདས་པའི་ལོ་རྒྱུས་དེ་མ་འདྲེས་ནས་བྱས་ཙང། ད་ལྟའི་དངོས་ཡོད་གནས་ཚུལ་ཤེས་པ་བྱས་དེ་གལ་ཆེན་པོ་ཆགས་རེད། ཡང་དེ་དང་ཆབས་ཅིག་འདས་པའི་ལོ་རྒྱུས་དང་འདྲེས་ནས་བསམ་བཏང་ན་དེ་ཕན་ཐོགས་ཡོད་རེད། བྱས་ཙང།
རྣམ་རྒྱལ་མཐོ་སློབ་ཀྱི་མཇལ་ཁ་ཞུ་མཁན་སློབ་ཕྲུག་ཕལ་ཆེར་བ་ནི་ཧི་མ་ལ་ཡའི་རི་རྒྱུད་ཀྱི་མི་རིགས་དང་བོད་མི་བཙན་བྱོལ་བ་གང་འཚམ་བཅས་ཡོད་འདུག་ཅིང། ཁོང་ཚོ་ལས་སློབ་ཕྲུག་ཀུན་བཟང་སྒྲོལ་མ་ལགས་ནས། མོ་རང་ལ་གོང་ས་མཆོག་གི་མཇལ་ཁ་ཐོབ་པར་བསོད་ནམས་དང་དགའ་ཚོར་ཆེན་པོ་བྱུང་བ་དང། གོང་ས་མཆོག་གིས་བཀའ་གནང་བ་བཞིན། བོད་ཀྱི་རིག་གཞུང་ནི་གཞན་ཕན་གྱི་བསམ་བློ་གཙོ་བོར་འཛིན་པ་ཞིག་ཡིན་པར་བརྟེན།

འབྱུང་འགྱུར་དགེ་རྒན་བྱེད་འདུན་ཡོད་ཅེས་འགྲེལ་བརྗོད་གནང་གི་འདུག། ང་རང་ནི་ད་སྔོན་མ་ནས་དེ་འདྲའི་འདི་རང་སློབ་གྲྭ་ཡོད་འདི་རང་སྦྱངས་ཡིན་ད་རྗེས་ལ་ཡང་དེ་སློབ་གྲྭ་ལ་ད། བོད་པ་དེ་འདྲ་ཚང་མ་བསླབ་ཡོད་རེད། Language། མང་པོ་བསླབ་ཡོད་ད་ང་སློབ་གྲྭ་ལ་དུས་ཡར་རྒྱས་བཏང་དགེ་རྒན་དེ་འདྲ་བྱེད་བསམ་བློ་ཡོད།
གཞན་ཡང་བལ་ཡུལ་རྣམ་རྒྱལ་མཐོ་སློབ་ཀྱི་དགེ་རྒན་མིག་དམར་ཚེ་རིང་ལགས་ནས་ཀྱང། ང་ཚོར་གོང་ས་མཆོག་ནས་མཇལ་ཁ་རག་པ་ཙམ་གྱིས་དགའ་ཚོར་ཧ་ཅང་ཆེན་པོ་གདའ། འདི་ལ་ཡོང་དོན་གྱི་དམིགས་ཡུལ་གཙོ་བོ་འགྲུབ་སོང་བ་གི་ཚོར་བ་ཤུགས་ཆེ་ཡོད་པ་གདའ།

བལ་ཡུལ་རྣམ་རྒྱལ་མཐོ་སློབ་ཀྱི་ནང་འཛིན་རིམ་དྲུག་པ་ནས་བཅུ་གཉིས་ཀྱི་བར་དུ་ཁྱོན་བསྡོམས་པའི་སློབ་ཕྲུག་ཕོ་མོ་སུམ་བརྒྱ་བརྒྱད་ཅུ་ཡོད་པ་དང། ད་ལྟའི་ཆར་བོད་མི་བཙན་བྱོལ་བ་གི་སློབ་ཕྲུག་བརྒྱ་ཆ་སུམ་ཅུ་དང། བལ་པོའི་ཡུལ་མི་ཧི་མ་ལ་ཡའི་རི་རྒྱུད་ཀྱི་སློབ་ཕྲུག་སོགས་བཅས་བརྒྱ་ཆ་བདུན་ཅུ་ཟིན་གྱི་ཡོད་པ་དང། དགེ་རྒན་དང་ལས་བྱེད་པ་བསྡོམས་གྲངས་ལྔ་བཅུ་ང་གསུམ་ཡོད་པས། སློབ་གྲྭ་དེ་ནི་བལ་པོའི་ནང་གི་བཙན་བྱོལ་བོད་མིའི་སློབ་གྲྭ་གལ་གནད་ཆེ་ཤོས་ཤིག་ཆགས་ཀྱི་ཡོད་པ་རེད། རྒྱ་གར་ནས་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་ཡིན། ད་ལྟ་རྣམ་པ་ལྷན་རྒྱས་ཀྱིས་གསན་བཞིན་པའི་ལེ་ཚན་ནི་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་བོད་སྐད་ལེ་ཚན་རེད། བོད་དོན་དང་འབྲེལ་བའི་ཚོགས་སྡེ་ཁག་བཅུ་གཅིག་ལྷན་ཞུགས་ཐོག་རྒྱ་ནག་གཞུང་ལ་བོད་ནང་གི་ཛ་དྲག་གནས་སྟངས་ཡར་རྒྱས་གཏོང་དགོས་པའི་གནོན་ཤུགས་སྤྲོད་དགོས་པ་གོ་བསྡུར་གནང་ཡོད་པའི་སྐོར་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་སྙན་སྒྲོན་གནང་གི་རེད། བོད་དོན་དང་འབྲེལ་བའི་ཚོགས་སྡེ་ཁག་བཅུ་གཅིག་ལྷན་ཞུགས་ཐོག International Tibet Network འམ་རྒྱལ་སྤྱིའི་བོད་དོན་འབྲེལ་མཐུད་ལས་ཁང་གི་ཨེ་ཤེ་ཡའི་ཁྱབ་ཁོངས་ཀྱི་ཚོགས་ཆེན་དེ་བཞིན་ཉི་ཧོང་གི་རྒྱལ་ས་ཀྲོག་ཀྱོ་དུ་སྤྱི་ཟླ་བཅུ་པའི་ཚེས་ཉི་ཤུ་ནས་ཉི་ཤུ་རྩ་གཉིས་བར་ཉིན་གྲངས་གསུམ་རིང་བསྐོང་ཚོགས་གནང་སྟེ། ད་ལྟའི་བོད་ནང་གི་ཛ་དྲག་གནས་སྟངས་དང་རྒྱལ་སྤྱིའི་གནས་བབ་དང་བོད་མིའི་འཐབ་རྩོད་ཀྱི་ཁ་ཕྱོགས། ཚང་མས་ནུས་པ་མཉམ་སྤུངས་ཀྱིས་བོད་མིའི་འཐབ་རྩོད་ཀྱི་ནུས་ཤུགས་གོང་མཐོར་ཡོང་ཐབས་སོགས་ཀྱི་ཐོག་གོ་བསྡུར་གནང་ཡོད་པ་ཨོསྟྲེ་ལི་ཡ་ཡི་བོད་དོན་ལས་འགུལ་ཁང་གི་འགན་འཛིན་ལྷན་ཚོགས་ཀྱི་ཚོགས་གཙོ་ཁང་གསར་བསྟན་འཛིན་བློ་བཟང་ལགས་ཀྱིས་འགྲེལ་བརྗོད་གནང་བྱུང། ད་བོད་པའི་གི་གནད་དོན་སྒང་ལ་དྲིལ་བསྒྲགས་གང་འདྲ་གང་འདྲ་ལོ་ག་ལོ་ག་རེ་ག་རེ་ག་རེ་ཡོད་མེད་དང་ཨ་ནི་དེའི་གལ་ཆེ་ཆུང་གང་འདྲ་ཡོད་མེད་དང།

ད་རེས་ཚོགས་ཆེན་ཐོག་ཉི་ཧོང་སྐུ་ཚབ་དོན་གཅོད་ལས་ཁང་དང་བོད་ཀྱི་གཞོན་ནུ་ལྷན་ཚོགས་བོད་རང་བཙན་སློབ་ཕྲུག་ཚོགས་པ་ཨོ་གླིང་བོད་དོན་ལས་འགུལ་ཁང་བོད་རྒྱལ་ཡོངས་དམངས་གཙོ་ཚོགས་པ་བོད་གནས་ལྟ་ཞིབ་ཁང་འཚེ་བ་མེད་པའི་ཐབས་ལམ་གྱི་གདམ་ག་ཐེབས་རྩ་ཁང་བོད་དོན་ལས་འགུལ་ལྟེ་གནས་ཁང་བོད་དང་ཐའེ་ཝན་གྱི་འགྲོ་བ་མིའི་ཐོབ་ཐང་གི་འབྲེལ་མཐུད་ཁང་སོགས་ཀྱི་སྐུ་ཚབ་རྣམས་གཙོ་བོར་གྱུར་བའི་ཁྱོན་བོད་དོན་ལས་འགུལ་བ་མི་གྲངས་ལྔ་བཅུ་ལྷག་ལྷན་ཞུགས་གནང་འདུག། ཨོ་སི་ཀྲུ་ལི་ཡ་ཡི་བོད་དོན་ལས་འགུལ་ཁང་གི་འགན་འཛིན་ལྕམ་ཛོ་ཡི་སྦེད་ཧྥོརྡ་ལགས་ཐེངས་འདི་ཡི་ཚོགས་ཆེན་ཐོག་ལྷན་ཞུགས་གནང་འདུག། Collaboration and Cooperation are key. བོད་ཀྱི་བདེན་མཐའ་གསལ་བར་རྒྱལ་སྤྱིའི་གཞུང་དང་ཚོགས་སྡེ་ཁག་གིས་ནུས་པ་མཉམ་སྤུངས་ཀྱི་སྒོ་ནས་ལས་འགུལ་སྤེལ་རྒྱུ་གལ་ཆེ་ཡིན་པ་གསུངས་ཤིང། ད་རེས་ཚོགས་ཆེན་ཐོག་གཙོ་བོ་ཉིས་སྟོང་ཉི་ཤུ་རྩ་བཞི་ལོ་ཤར་བའི་སྐབས་རྒྱལ་ཚོགས་ནང་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་དང་འབྲེལ་བའི་དུས་བཀག་དཔྱད་ཞིབ་ཐེངས་བཞི་པ་འཚོགས་རྒྱུ་ཡིན་པ་དང་སྟབས་བསྟུན་རྒྱལ་སྤྱིའི་གཞུང་དང་ཚོགས་སྡེ་ཁག་ནས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཇེ་ཞན་ཇེ་སྡུག་ཏུ་འགྲོ་བཞིན་པའི་གནས་སྟངས་ཡར་རྒྱས་གཏོང་དགོས་པ་སོགས་ཀྱི་ཐད་རྒྱ་ནག་ལ་གནོན་ཤུགས་སྤྲོད་དགོས་པ་སོགས་ཀྱི་ཐད་གྲོས་བསྡུར་ལྷུག་པོ་གནང་ཡོད་པར་འགྲེལ་བརྗོད་གནང་བྱུང། གཞི་རྩའི་ཆ་ནས་རྒྱལ་སྤྱིའི་བོད་དོན་འབྲེལ་མཐུད་ལས་ཁང་གི་ཨེ་ཤེ་ཡའི་ཁྱབ་ཁོངས་ཀྱི་ཚོགས་ཆེན་དེ་བཞིན་ལོ་ལྟར་ཚོགས་སྲོལ་ཡོད་པ་མ་ཟད་སྐབས་རེ་བཞུགས་སྒར་དྷ་རམ་ས་ལར་ཡང་ཚོགས་ཀྱི་ཡོད་པ་དང། ད་རེས་ཚོགས་ཆེན་གྱི་ཉིན་མཐའ་མར་ཉི་ཧོང་བོད་ཀྱི་སྐུ་ཚབ་དོན་གཅོད་ཁང་དང་ཉི་ཧོང་བོད་རང་བཙན་སློབ་ཕྲུག་ཚོགས་པ། བོད་དོན་ལས་འགུལ་ལྟེ་གནས་ཁང། དེ་བཞིན་རྒྱལ་སྤྱིའི་བོད་དོན་འབྲེལ་མཐུད་ལས་ཁང་བཅས་ཐུན་མོང་གི་གསར་འགོད་གསལ་བསྒྲགས་ཤིག་སྐོང་ཚོགས་གནང་སྟེ། རྒྱ་ནག་གཞུང་གིས་བོད་ནང་བཙུགས་པའི་བཅའ་སྡོད་སློབ་གྲྭའི་ཉེན་ཁ་དང་འབྲེལ་བའི་སྙན་ཐོ་གཅིག་ཀྱང་འདོན་སྤེལ་གནང་ཡོད་པ་རེད།

རྒྱ་ནག་གིས་བོད་ནང་བཅའ་སྡོད་སློབ་གྲྭའི་སྐོར་གྱི་སྙན་ཐོ་གཉིས་ཉི་ཧོང་གི་སྐད་ཡིག་ནང་འདོན་སྤེལ་གྱིས་གསར་འགོད་གསལ་བསྒྲགས་ཤིག་གནང་བའི་སྐོར་ཉི་ཧོང་སྐུ་ཚབ་དོན་གཅོད་འབུམ་རམས་པ་ཨར་ཡ་ཚེ་དབང་རྒྱལ་པོ་ལགས་ཀྱིས་ཞིབ་ཕྲ་འགྲེལ་བརྗོད་གནང་བ་ཞིག་འདི་གའི་གསར་འགོད་པ་ལྷུན་གྲུབ་ཚེ་རིང་ལགས་ཀྱིས་གཤམ་ལ་སྙན་སྒྲོན་གནང་གི་རེད། ཉི་ཧོང་ནང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུའི་ཡང་སྲིད་སྐོར་དང། རྒྱ་ནག་གིས་བོད་ནང་བཅའ་སྡོད་སློབ་གྲྭའི་སྐོར་སྙན་ཐོ་གཉིས་ཉི་ཧོང་གི་སྐད་ཡིག་ནང་འདོན་སྤེལ་གནང་བའི་གསར་འགོད་གསལ་བསྒྲགས་ཤིག་གནང་ཡོད་པའི་སྐོར། བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་ཕྱི་ཚེས་ཉི་ཤུ་རྩ་གསུམ་ཉིན་གནས་ཚུལ་བཀོད་སྤེལ་གནང་འདུག་དེ་ཡང་གོང་ཞུས་ཀྱི་སྙན་ཐོ་དེ་ཉིད་འགྲེམས་སྤེལ་གྱི་གསར་འགོད་ལྷན་ཚོགས་དེར། ཉི་ཧོང་སྐུ་ཚབ་དོན་གཅོད་ཨར་ཡ་ཚེ་དབང་རྒྱལ་པོ་ལགས་ཀྱིས། བོད་ནང་གི་བོད་མི་རྣམས་ཀྱི་སྙིང་སྟོབས་དང་ཆིག་སྒྲིལ་གྱི་ནུས་པ་ཉམས་ཉེས་སུ་གཏོང་ཆེད། ད་ཆ་རྒྱ་ནག་གུང་ཁྲན་ཏང་གིས་བོད་མིའི་ཆོས་ཀྱི་རྨང་གཞི་ཁག་རྩ་མེད་བཟོ་བ་དང། བོད་མིའི་ཕྲུ་གུ་རྣམས་ལ་རང་གི་སྐད་ཡིག་དང་རིག་གཞུང་བཀོལ་སྤྱོད་བྱེད་མ་བཅུག་པའི་ཆེད་ཧ་ཅང་གི་བརྣག་སེམས་ཅན་གྱི་སྲིད་བྱུས་ཁག་གཉིས་ལག་བསྟར་བྱེད་ཀྱི་ཡོད་པའི་སྐོར་དང། སྙན་ཐོ་དེ་གཉིས་ནང་རྒྱ་ནག་གིས་བོད་ཀྱི་ཆོས་ཕྱོགས་ཀྱི་ལས་དོན་ནང་ཇི་ལྟར་ཐེ་བྱུས་བྱེད་ཀྱི་ཡོད་པའི་སྐོར་དང། བོད་ཕྲུག་ས་ཡ་གཅིག་སྐོར་ཞིག་བཙན་དབང་ཐོག་བཅའ་སྡོད་སློབ་གྲྭ་ཁག་ནང་བཅུག་པའི་སྐོར་བརྗོད་ཡོད་པ་རེད་འདུག་ཡང་ཉི་ཧོང་སྐུ་ཚབ་དོན་གཅོད་ཨར་ཡ་ཚེ་དབང་རྒྱལ་པོ་ལགས་ཀྱིས། ད་ཐེངས་བོད་ནང་གི་གནས་སྟངས་སྐོར་གྱི་སྙན་ཐོ་དེ་ཉིད་བཏོན་དགོས་པའི་རྒྱུ་མཚན་ནི། ཉི་ཧོང་ནང་གི་བོད་དོན་རྒྱབ་སྐྱོར་གནང་མཁན་རྣམས་དང། ཉི་ཧོང་གི་མི་དམངས་སྤྱིར། བོད་ནང་གུང་ཁྲན་ཏང་གིས་མི་སེར་སྤེལ་བའི་སྲིད་བྱུས་དངོས་དེ་ཇི་ཡིན་གོ་རྟོགས་སྤེལ་ཆེད་གནང་བའི་སྐོར་འགྲེལ་བརྗོད་གནང་ཡོད་པ་རེད་འདུག་གོང་ཞུས་ཀྱི་སྙན་ཐོ་དེ་ཉིད། Tibet Action Institute། ཞེས་བོད་དོན་ལས་འགུལ་སྤེལ་མཁན་དང། International Tibet Network། ཞེས་བོད་དོན་འབྲེལ་མཐུད་དྲ་རྒྱ་དང། Tibet Justice Center། བོད་དོན་དྲང་བདེན་བསྟི་གནས་ཞེས་པའི་གཞུང་འབྲེལ་མ་ཡིན་པའི་ཚོགས་པ་གསུམ་གྱིས་བཏོན་གནང་བ་ཞིག་ཡིན་པ་རེད་འདུག་གསར་འགོད་ལྷན་ཚོགས་དེར་བོད་དོན་ལས་འགུལ་སློབ་གཉེར་ཁང་གི་པད་མ་ཡོ་ཀོ་ལགས་དང། བོད་རང་བཙན་སློབ་ཕྲུག་ཚོགས་པའི་ངོས་ནས་ཚེ་རིང་རྡོ་རྗེ་ལགས་རྣམ་གཉིས་ཀྱིས་གཏམ་བཤད་གནང་ཡོད་པ་རེད་འདུག། དེའི་སྐོར་ཞིབ་ཕྲའི་གནས་ཚུལ། ཉི་ཧོང་སྐུ་ཚབ་དོན་གཅོད་འབུམ་རམས་པ་ཨར་ཡ་ཚེ་དབང་རྒྱལ་པོ་ལགས་ཀྱིས་ཞིབ་ཕྲ་འགྲེལ་བརྗོད་འདི་ལྟར་གནང་གི་འདུག། རེད་ད་རེས་ང་ཚོ་དེ་ཉི་ཧོང་ནང་ལོགས་ལ་འདི་ཉི་ཧོང་གི་ཤིན་ཇུ་ཀུ་བུན་ཀ་སེན་ཊར་ཟེར་ལབ་ཡག་དེ་ལ་གསར་འགོད་ལྷན་ཚོགས་ཅིག་ད་བསྐོངས་ཡོད་རེད་ད་གསར་འགོད་ལྷན་ཚོགས་དེའི་གཙོ་བོ་འདི་ང་ཚོ་དེ་དོན་ཁང་བྱས་འདི་ནི་མཉམ་པོ་ལ་སློབ་ཕྲུག་ཚོགས་པའི SFT བྱས་ཨ་ནི་ས་གནས་ཀྱི་བོད་མི་སྤྱི་མཐུན་ཚོགས་པ། ཐོག་ནས་བོད་དོན་གསར་འགོད་ལྷན་ཚོགས་དེ་གོ་སྒྲིག་ཞུས་རེད་ད་གོ་སྒྲིག་ཞུ་དགོས་གཙོ་བོ་དེ་འདི་རེད་དེ་སྔོན་ད་དབྱིན་ཇི་ནང་ལོགས་ཐོན་ཡོད་རེད་ད Tibet Action Institute ཁོ་རང་ཚོས་ཀྱི་སྙན་ཐོ་ཅིག་ཡོད་རེད་དེའི་ནང་ལོགས་ལ་རྒྱ་ནག་གིས་བོད་ཕྲུག་ཚོ་ཨ་ནི་གཏན་འཇགས་སློབ་གྲྭའི་ནང་ལོགས་ལ་བོད་སྐད་ཁྱོན་ནས་མེད་པའི་གི་ཁོར་ཡུག་ནང་ལོགས་ལ་བཙན་ཁྲིད་བྱས་བྱས་སློབ་སྦྱོང་སྤྲད་ཀྱི་ཡོད་པ་དང་གཅིག་དེ་ནས International Tibet Network དང Justice Commission ཁོང་ཚོས་གི་རྒྱལ་བ་རིན་པོ་ཆེ་གི་ཡང་སྲིད་ངོས་འཛིན་བྱས་གི་ཐད་ཕྱོགས་དེ་ནང་ལོགས་ལ་རྒྱ་མིས་གི་ཐེ་ཇུས་ཤུགས་ཆེན་པོ་ཞིག་བྱེད་ཀྱི་ཡོད་པ་དང་དེ་འདྲའི་བོད་ནང་ལོགས་ལ་ཆོས་དད་རང་མོས་དེ་མེད་པ་དེ་འདྲའི་སྙན་ཐོ་རྒྱས་པོ་ཞིག་བཏོན་ཡོད་རེད་ད་དེ་ཉེ་བའི་ཆར་ལ་ང་ཚོའི་གི་དོན་གཅོད་ལས་ཁུངས་རེད SFT རེད་ང་ཚོའི་ཐུན་མོང་ཐོག་ནས། ཁོ་རང་ཚོ་བཀའ་ཁྲོལ་ཞུས་བྱས་ཉི་ཧོང་སྐད་ནང་ལ་བསྒྱུར་ཡོད་རེད། ཉི་ཧོང་སྐད་ནང་ལ་བསྒྱུར་བྱས་ཨ་ནི་ད་རེས། ཨ་ནི། གསར་འགོད་གསལ་བསྒྲགས་དང་ཨ་ནི་ད་མཉམ་པོ་ལ་བོད་དོན་རྒྱབ་སྐྱོར་ཚོགས་པ་དང་ཁོ་རང་ཚོ་མི་ཁ་ཤས་ཅིག་སྐད་བཏང་བྱས་དེའི་གིས་དབུ་འབྱེད་ཀྱི་མཛད་སྒོ་ཅིག་བྱས་ཨ་ནི་གསར་འགོད་གསལ་བསྒྲགས་བྱས་འདུག་བྱས་ཡོད་རེད་ལོ། ད་འདི་ནང་བྱེད་དགོས་གཙོ་བོ་དེ་ག་རེ་ཆགས་བསྡད་ཡོད་རེད་གསར་འགོད་གསལ་བསྒྲགས་དེ་ཨ་ནི་ད་རྒྱ་ནག་གིས་འདི་ནང་ལོགས་ང་ཚོའི་གཏམ་བཤད་ནང་ལོགས་ག་རེ་ལབ་ཡོད་རེད་ཟེར་ན། ད་ལྟ་བར་དུ་ཅིག་གིས་ཉི་ཧོང་ནང་ལོགས་ལ་ང་ཚོའི་གིས་བོད་པའི་གིས།

བཙན་འཛུལ་བྱས་བྱས་ལོ་བདུན་ཅུ་ལྷག་ཅིག་འགྲོ་གི་ཡོད་རེད་དེ། ཡིན་ནའི་ཡིན། ཁོ་ཚོས་ཀྱི་བོད་ཀྱི་ཅིག་ས་ཆ་རེད། ཁོར་ཡུག་རེད་དེ་ཚོ་ཚང་མ་བཙན་འཛུལ་བྱས་ཐུབ་ཡོད་རེད་དེ། ཡིན་ནའི་ནང་བོད་པའི་ཀྱི་སེམས་ཤུགས་དང་དད་པ་དང། ཨ་ནི་ཅིག་བོད་པའི་ཀྱི་ངོ་བོ་དེ་ཁོ་ཚོས་ཀྱི་བཙན་འཛུལ་བྱས་ཐུབ་ཡོད་རེད་དང་བྱས་ཐུབ་ཡོད་མ་རེད་དེ། རྒྱུ་མཚན་དེ་གང་ཡིན་ཟེར་ན། བོད་པའི་ཀྱི་ཅིག་སྙིང་སྟོབས་དང་བོད་པའི་ཀྱི་སོ་སོའི་ངོ་བོ་དེ། སྐད་ཡིག་དང་རིག་གཞུང་དེ་ཚོ་ཤུགས་ཆེན་པོ་ཞིག་ཡོད་པའི་ཐོག་ནས་དེ་བོད་པ་ཚོས་ཀྱི་ཤུགས་ཆེན་པོ་ཞིག་བསྡད་ཐུབ་པ་དང། བྱས་བྱས་ཁོང་ཚོས་བཙན་འཛུལ་བྱེད་ཐུབ་ཡོད་མ་རེད། ད་ཡང་ད་ཉེ་བའི་ཆར་ལ། ད་ཡང་ད་ཞི་ཅིན་ཕིང་གི་སྲིད་ཇུས་ནང་ལོགས་ལ་ག་རེ་ཡོད་རེད་ཟེར་ན། ད་བོད་པའི་དེ། ཕྱི་སྣོད་ཀྱི་བོད་དེ་གཅིག་པོ་མ་ཡིན་པའི་ནང་བཅུད་ཀྱི་བོད་མི་དང་དེ་ཚོ་ཚང་མ་ཡིས་ང་ཚོས་ཀྱི་མངའ་འོག་ཞིག་བསྡུས་དགོས་ཀྱི་འདུག་འདི་བསྡུས་དགོས་ཆེད་དུ་ལ་ཕན་ཁོ་ཚོའི་སྲིད་ཇུས་མང་པོའི་ནང་ལོགས་ལ་གདུག་རྩུབ་ཆེ་ཤོས་དེ་ཆོས་དང་རིག་གཞུང་འདི་རྩ་མེད་བཟོ་ཡས་དང་ལྷག་པར་དུ་བླ་མ་བླ་སྤྲུལ་གྱི་ཡང་སྲིད་ཀྱི་བྱེད་ཕྱོགས་འདི་སྐོར་ལ་ཁོ་ཚོས་ཐེ་བྱུས་ཤུགས་ཆེན་པོ་བྱས་བྱས་ཨ་ནི། དེའི་གི་རང་དབང་དེ་མེད་པར་བཟོ་ཡས་དེ་གཅིག། གཉིས་པ་དེ་སྤུ་གུ་ཆུང་ཆུང་རང་ནས་བོད་པའི་གི་སྐད་ཡིག་དང་རིག་གཞུང་ཚང་མ་གི་གོ་སྐབས་མེད་པར་བཟོས་བྱས་ཆེན་པོ་ཆགས་དུས་ཙམ་པ་རྒྱ་གི་མི་རིགས་བཟོ་བའི་གི་ཐབས་ཤེས་བྱས། དེ་ཡིན་དུས་ཙམ་པ་བོད་པའི་བསླབ་གྲྭ་ཚང་མ་སྒོ་བརྒྱབ་བྱས་རྒྱ་ནག་ཁོ་རང་ཚོའི་གི་ཁོར་ཡུག་གི་ནང་ལོགས་ལ་རྒྱ་སྐད་རང་བསླབ་པའི་གི་གཏན་སྡོད་བསླབ་གྲྭ་དེ་རིགས་བཙུགས་དགོས་ཡོད་པ། འོ་དེ་ཚོའི་སྲིད་བྱུས་གཉིས་གཅིག་ཏུ་འདྲེས་བྱས་གཏན་འབེབས་བྱས་བཞག་དེའི་གི་སྙན་ཐོ་དེ་བསྡད་ཡོད། སྙན་ཐོ་དེའི་ནང་ལོགས་ལ་ཞེས་པར་བྱས་པ་རེད་ན་ཞིབ་ཕྲ་ཏོག་ཙམ་འཁོད་ཡོད་རེད། དེའི་སྲིད་ཇུས་དེ་གལ་སྲིད་ལག་བསྟར་ཤུགས་ཆེན་པོ་ཅིག་ཕྱིན་པར་བྱས་ན། བོད་པའི་གི་ཆོས་དང་རིག་གཞུང་ཚང་མ་རྩ་མེད་འགྲོ་ཡས་དང་སྐད་ཡིག་ཚང་མ་མེད་པར་འགྲོ་ཡས་དེ། འདི་བོད་པའི་གི་གནས་ཚུལ་གཅིག་པོ་ཅིག་ཆགས་ཀྱི་ཡོད་མ་རེད་ཡུ་གུར་ནང་ལོགས་ལ་ད་ག་རང་རེད། ལྷོ་སོག་པོའི་ནང་ལོགས་དག་འདི་རེད། གྲངས་ཉུང་མི་རིགས་གི་གནས་སྟངས་ཐོག་ལ་འདི་འདྲས་ཆགས་འགྲོ་གི་འདུག་བྱས་བྱས་ང་ཚོས་འདུག་སྙན་སེང་ཞུས་ཡོད་རེད། དེབ་འདི་དབུ་འབྱེད་བྱས་པ་དང་མཉམ་པོ་ལ་ད་ལྟའི་དེའི་སྐབས་པའི Tibet Action Institute ཁོ་རང་ཚོའི་གི་སྐུ་ཚབ་ལ་པད་མ་ཡོ་ཀོ་ལགས་ཕེབས་ཡོད་རེད། SFT། ཀྱི་སྐུ་ཚབ་དེ་ཀ་ན་རྡ་བཅས་དེ་ནས་བོད་པའི་ཡང་སྒྲོག་ཚེ་རིང་རྡོ་རྗེ་ལགས་ཁོ་རང་ཚོ་ཕེབས་བྱས་དེ་ཚོས་གཏམ་བཤད་ཞིག་གནང་ཡོད་རེད་ད་དེ་ཁོ་རང་ཚོའི་གི་བརྗོད་དོན་ནང་ལོགས་ལ་ཡིན་པར་བྱས་ན་དེ་རེད་རྒྱ་ནག་གི་ཐོག་ནས་མུ་མཐུད་བྱས་སྔ་མོ་རང་ནས་ཆོས་དད་རང་མོས་ཐོག་ལ་ཐེ་ཇུས་བྱེད་ཡས་དང་བོད་པར་ཆོས་ཕྱོགས་ཐོག་ནས་རང་དབང་མེད་པར་བཟོ་ཡས་དང་དེ་ཚོ་སྔོན་མ་ནས་ལས་འགུལ་ཅིག་སྤེལ་བསྡད་ཀྱི་ཡོད་རེད། ཡིན་ནའི་ད། ཉེ་བའི་ཆར་ལ་ནི་དགོན་པ་གཏོར་བཤིག་བྱས་དང། དེའི་རང་དབང་མེད་པར་བཟོས་དང། ལྷག་པར་དུ་སྐྱབས་མགོན་རིན་པོ་ཆེའི་ཡང་སྲིད་འདེམས་འཇོག་སྐོར་ལ་ཁོང་ཚོས་ཐོབ་ཐང་ཡོད་ལ་ཤུགས་ཆེན་པོ་ཆེ་རུ་བཏང་བཞག་ཡོད་རེད། འདི་དང་འདི་སྙན་ཐོའི་ནང་ལ་གསལ་པོ་ཞིག་འཁོད་དེ། དེའི་ནང་ལོགས་ནས་ད་ལྟ་བོད་པའི་སྤུ་གུ་ཚང་མ་ལ་བོད་སྐད་བརྒྱུད་ནས་སྦྱང་ཡག་གི་གོ་སྐབས་མེད་པ་དང་བོད་པའི་རིག་གཞུང་ལོངས་སུ་སྤྱོད་ཡག་གི་གོ་སྐབས་མེད་པ་བཟོས་པ་འདི་འདྲས་ཤུགས་ཆེན་པོ་ཞིག་འགྲོ་བསྡད་ཀྱི་འདུག་དེ་ཡིན་དུས་ཙམ་པ་འདི་ཚོའི་རིགས་འདི། ཉི་ཧོང་གཞུང་རེད་མི་མང་རེད་གསར་འགོད་པ་ཚོ་རེད་ཚང་མས་ཀྱི་དོ་སྣང་ཤུགས་ཆེན་པོ་ཅིག་གནང་རོགས་གནང། ཨཱ་ནི། ལྷག་པར་དུ་ཨཱ་འདིའི་ནང་ལོགས་ལ་ང་ཚོས་ཀྱི་དགོས་དོན་གཙོ་བོ་འགའ་ཤས་ཤིག་བཏོན་ཡོད་རེད་དེའི་ནང་ལོགས་ཡིན་པར་བྱས་ན་ཨཱ་ཉི་ཧོང་གཞུང་དང་མི་མང་ཚང་མས་ཀྱི་ཨཱ་ལྷག་པར་དུ་གྲོས་ཚོགས་འཐུས་མིའི་ཐོག་ནས་རྒྱ་ནག་གི་བྱ་སྤྱོད་འདི་བྱས་ན་འགྲིག་གི་མི་འདུག་ཨཱ་དེ་ལ་བལ་མཐའ་གཅིག་ཏུ་ངོ་རྒོལ་ཡོད་ཆོས་ཕྱོགས་ཀྱི་བྱ་བའི་ནང་ལོགས་ལ་ཐེ་ཇུས་བྱས་པ་དེ་བོད་གཅིག་པོ་ཅིག་མ་རེད་ཡུ་གུར་དང། ལྷོ་སོག་པོ་དང་ཁོ་ཚོ་མཉམ་པོ་ཆགས་དུས་ཙམ་པ་ཆོས་ཕྱོགས་གི་རང་དབང་དེ་རྒྱ་ནག་གི་བཅའ་ཁྲིམས་ནང་ལོགས་ལ་དེ་ཡོད་ཅེས་གསལ་པོ་ཅིག་འཁོད་བསྡད་ཡོད་རེད། ཨ་ནི། མཉམ་འབྲེལ་རྒྱལ་ཚོགས་ཀྱི་ཁྲིམས་ནང་ལོགས་དེ་འཁོད་བསྡད་ཡོད་རེད་དེ་རྒྱ་ནག་གི་རྡོག་རོལ་དུ་བཏང་བ་རེད་ན་འགྲིག་གི་མ་རེད་ཅེས་ཅེས་གསལ་པོ་ཅིག་ཏུ་འཁོད་ཡོད་རེད། དེའི་སྐབས་ལ་ང་ཚོས་ཀྱི་གསར་འགོད་པ་རེད་དེ་མཉམ་ཞུགས་བྱེད་མཁན་མི་ཚོ་ཚང་མ་ལ་དཔེ་དེབ་འདི་ཚོ་མར་འགྲེམས་སྤེལ་ཏོག་ཙམ་ཞུས་ཡོད། དེ་ནས་གསར་འགོད་པ་ཁོ་ཁག་ཚོ་ནས་དྲི་བ་དྲིས་ལན་འདི་འདྲའི་མང་པོ་བྱུང་སོང། འགའ་ཤས་ཀྱིས་དཔེ་དེབ་འདི་འདྲའི་བྱེད་དགོས་བས་རྒྱ་ནག་གིས་ནི་ཕྲུ་གུ་ཚོ་དེ་འདྲའི་དམ་དྲག་བྱེད་ཆེད་བཙུགས་དགོས་ཀྱི་དམིགས་ཡུལ་རེད་ཅེས་ག་འདྲས་ཡིན་ན་ཟེར། དེ་ཚོའི་རིགས་དེ་དམིགས་ཡུལ་དེ་ག་རེ་རེད་ཟེར་ལབ་ན། བོད་པའི་ཕྲུ་གུ་ཚོ་ཕྱི་བུ་ཆགས་པ་དང་རྒྱ་ནག་ལ་བསྒྱུར་ཡས་ཀྱི་དམིགས་ཡུལ་ཅིག་ཡིན་པ་ཅིག་ང་ཚོས་ཚང་མས་ཀྱིས་གསལ་བསྒྲགས་ཡག་པོ་བྱས་ཡོད་རེད། ལྷག་པར་དུ། ད་ལྟ་ཡང་འདིར་བོད་ནང་གནས་ཚུལ་འདི་འདྲའི་དམ་དྲག་ཅིག་ཆགས་ཀྱི་ཡོད་རེད་དེ། ཡིན་ནའི་དེ་འདྲའི་གནས་ཚུལ་དེ་འདྲའི་ག་འདྲས་སེ་ཡིན་ན་ཟེར་དེའི་ནང་ལོག་གླིང་དཔར་བྱང་པ་འདྲ་ང་ཚོས་ཀྱི་དཔེ་མ་ཡོད་སྐོར་ལ་ཁོ་རང་ཚོས་འགྲེལ་བཤད་ཞེ་དྲག་ཡག་པོ་རྒྱབ་སོང་ཁོ་ཚོས་ཀྱི་དེ་སྙན་ཐོ་དེ་ག་འདྲས་བསྡུ་རུབ་བྱས་པ་དང་དེའི་ནང་ལོག་ན་ནི་ཅིག་འབུམ་རམས་པ་ཁོ་རང་ལྷུན་པོ་རྒྱལ་ལགས་ཀྱིས་སྙན་ཐོ་དེ་ཚོ་ཚང་མ་ཕྱོགས་བསྒྲིགས་བྱས་བྱེད་སྟངས་ག་འདྲས་བྱས་མེད་དེ་འདྲས་གསལ་བཤད་བྱས་ཡོད་རེད་ལྷག་པར་དུ་ཨ་ནི་ད་ཉི་ཧོང་ནང་ལོག་ལ་ཡིན་པར་གཞིགས་ན་ཨ་ནི་ད་ཁོ་ཚོ་དྲི་བའི་ནང་ལོག་ལ་རེད་དེའི་ཐད་ལ་ང་ཚོ་བོད་དང་ཡུ་གུར་དང་སོག་པོ། ཧོང་ཀོང་ཚང་མ་གིས་ལས་འགུལ་མཉམ་དུ་སྤེལ་ཕྱོགས་ག་འདྲས་སུ་སྤེལ་གྱི་ཡོད་མེད། དེའི་ནང་ལོགས་ལ་ཡིན་པ་རེད་ད་ལྟའི་ཀྱི་གནས་ཚུལ་འདི་དྲ་ཁ་དེ་ག་རེ་ཆགས་བསྡད་ཡོད་ས་ཉི་ཧོང་གི་དེ་རང་དབང་ལུང་པ་ཅིག་ཡིན་དུས་ཙམ་པ་དེའི་ནང་ལོག་བོད་དེ་བོད་གཅིག་པོ་མ་ཡིན་པས་སོག་པོ་དེ་སོག་པོ་གཅིག་པོ་མ་ཡིན་པ། བོད་ཡུ་གུར་སོག་པོ་ཚང་མ་མཉམ་རུབ་ཐོག་ནས་བལྟས་ང་ཚོས་འདི་བྱེད་ཀྱི་ཡོད་ལྷག་པར་དུ་ཉེ་བའི་ཆ་ལ་ང་ཚོས་སྤྱི་ཟླ་བཅུ་གཅིག་གི་ཏ་རིག་བཅུ་དགུ་ནང་ལོག་ལ་བསྐྱར་དུ་བོད་དང་སོག་པོ་དང་ཡུ་གུར་གཙོ་བོའི་ཐོག་ནས་ཡིན་པ་རེད་ན་རྒྱ་ནག་གིས་ཆོས་ཀྱི་ཐོག་ལ་དམ་དྲག་ཆེན་པོ་བྱེད་ཀྱི་ཡོད་པའི་ཐོག་ལ་ང་ཚོས་བགྲོ་གླེང་དང།

ཐེངས་འདིའི་གནས་འདྲི་ལེ་ཚན་ནང། བཞུགས་སྒར་རྡ་རམ་ས་ལ་ནས་གནས་མཆོག་རྡོ་རྗེ་གདན་བར་རྒྱང་ཐག་ཀི་ལོ་མི་ཊར་ཉིས་སྟོང་ལྷག་རིང་བོད་དོན་ཆེད་རྐང་འཁོར་སྐོར་སྐྱོད་གནང་སྟེ་བོད་དོན་གོ་རྟོགས་ཀྱི་ལས་འགུལ་སྤེལ་བཞིན་པ་འཇམ་དབྱངས་བསྟན་འཛིན་ལགས་ལ་ཁོང་གིས་ལས་འགུལ་དེ་སྤེལ་དགོས་པའི་དགོས་པ་རྒྱུ་མཚན་དང་ས་གནས་རྒྱ་གར་གྱི་ཡུལ་མི་དང་བོད་མི་རྣམས་ཀྱིས་རྒྱབ་སྐྱོར་ཇི་ལྟར་གནང་གི་ཡོད་མེད་སོགས་ཀྱི་སྐོར་འདི་གའི་གསར་འགོད་པ་སེང་གེ་རི་བསོད་ནམས་ལྷ་མོ་ལགས་ཀྱིས་གནས་འདྲི་ཞུས་ནས་གནས་ཚུལ་ཕྱོགས་སྒྲིག་ཞུས་པ་ཞིག་གསན་རོགས་གནང། རྒྱ་གར་བྱང་ཕྱོགས་ཨུ་ཏར་ཁཱནྟ་མངའ་སྡེའི་དགུན་དུས་རྒྱལ་ས་ལྡེ་ར་ལྡུན་གྱི་ཉེ་འཁྲིས་སུ་ཡོད་པའི་བདེ་སྐྱིད་གླིང་བོད་མིའི་གཞིས་ཆགས་ནང་གནས་བཞུགས་གནང་མཁན། གུང་གྲངས་དྲུག་ཅུ་རེ་གསུམ་ལ་ཕེབས་པ་བྱམས་པ་བསྟན་འཛིན་ལགས་ཀྱིས་སྤྱི་ཟླ་བཅུ་པའི་ཚེས་བཅུ་གཉིས་ཉིན་བཞུགས་སྒར་རྡ་རམ་ས་ལ་ནས་གནས་མཆོག་རྡོ་རྗེ་གདན་བར་རྒྱང་ཐག་ཀི་ལོ་མི་ཊར་ཉིས་སྟོང་ལྷག་ཙམ་རིང་བོད་ནམ་ཡང་མ་བརྗེད་ཅེས་པའི་བོད་མི་རིགས་དང། བོད་ཀྱི་བསྟན་པ་ཆབ་སྲིད་བཅས་པའི་དོན་དུ་རྐང་འཁོར་སྐོར་སྐྱོད་ཀྱི་ལས་འགུལ་ཞིག་དབུ་འཛུགས་གནང་འདུག་ཁོང་གིས་བོད་དོན་ཆེད་རྐང་འཁོར་སྐོར་སྐྱོད་ཀྱི་ལས་འགུལ་དབུ་འཛུགས་གནང་སྟེ་བདུན་ཕྲག་གཅིག་ལྷག་ཙམ་ཕྱིན་པའི་རྗེས་སུ་སྤྱི་ཟླ་བཅུ་པའི་ཚེས་བཅུ་དགུ་ཉིན་ཁོང་རྒྱ་གར་གྱི་རྒྱལ་ས་ལྡི་ལི་བསམ་ཡས་གླིང་བོད་མིའི་གཞིས་སྒར་ལ་ཕེབས་འབྱོར་བྱུང་སྐབས་ལྡི་ལི་བསམ་ཡས་གླིང་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་དང། ས་གནས་བདེ་དོན་ཕྱོགས་ཀྱིས་བོད་མིའི་གཞིས་སྒར་འདིའི་ནང་གི་དགོན་པའི་མདུན་ལ་ཁོང་ལ་མང་ཚོགས་ནས་དགའ་བསུའི་སྣེ་ལེན་ཞུ་རྒྱུ་འགོ་ཁྲིད་གནང་འདུག་འདིའི་སྐོར་རྐང་འཁོར་སྐོར་སྐྱོད་གནང་མཁན་བྱམས་པ་བསྟན་འཛིན་ལགས་ལ་སྤྱི་ཟླ་བཅུ་པའི་ཚེས་ཉི་ཤུ་ཉིན་ཞལ་པར་བརྒྱུད་གནས་འདྲི་ཞུས་པར་ཁོང་གིས་གསུངས་དོན། མ་ལྡི་ལི་ལ་འབྱོར་དུས་ཙམ་པ་ལ་གཞོན་ནུ་གིས་ཨ་ནི་བསྡུ་བྱེད་ཆེད་ཁར་བཟོ་བ་རེད།

གཙོ་བོ་འགྲོ་དེ་ཨ་ལི་གྷར་ནས་མ་འདུག་ཟེར་ཅིག་ཨེ་ཀྲ་བ་ཟེར་ཡས་འདུག་ཟེར་ཅིག་ཉེ་ལམ་འདྲ་བོ་ཅིག་ཁས་འགྲོ་གི་རེད་ཟེར་གྱི་འདུག། ཡང་ཁོང་གིས་རྐང་འཁོར་སྐོར་སྐྱོད་གནང་བཞིན་པ་དང་བསྟུན་ནས་རྒྱ་གར་ཡུལ་མི་རྣམས་ལ་བོད་དོན་གོ་རྟོགས་སྤེལ་བཞིན་ཡོད་སྐོར་མུ་མཐུད་ནས་གསུངས་དོན། ང་རྒྱ་གར་མི་སེར་ལ་ཡ་གཙོ་བོ་ད་དུང་བོད་པ་དང་རྒྱ་གར་བར་གྱི་འབྲེལ་བ་དང་ཨ་ནི་བོད་པ། ཟེར་ཡས་དེ་ངོ་མ་ཤེས་ཙམ་པ་ལ་ཡང་ཁོང་ཚོ་མཉམ་དུ་ལ་ཡང་སྐད་ཆ་བཤད་ནས་བོད་པ་ཟེར་དེ་མི་རིགས་དེ་འདྲ་དེ་འདྲ་རེད་ཨ་ནི་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོ་ལ་ཡང་ཨ་ནི་རྒྱ་གར་ལ་ཡང་བཙན་བྱོལ་ལ་འབྱོར་བ་རེད་ཨ་ནི་རྒྱ་གར་གྱི་འདུག་ཟེར་བྱས་ཨ་ནི་ང་ཚོ་ལ་ཡང་བཙན་བྱོལ་དེ་ཆོག་པའི་གི་ཇ་ཝར་ལལ་ནེ་རུ་བརྒྱུད་ནས་ཨ་ནི་འདུག་ཟེར་བྱས་ཐོབ་ཐང་ཨ་ནི་རྒྱ་གར་མི་སེར་གི་ཨ་ནི་དེ་ལ་ཡང་ངོ་རྒོལ་མེད་པའི་ཐོག་ནས་ང་ཚོ་འདུག་ཟེར་བྱས་ཡོད་རེད་ཟེར་འོ་འདུག་ཟེར་གྱི་བསམ་པ་མཛད་དེ་ད་དོན་དག་གཙོ་བོ་དེ་ཕར་ཚུར་གྲོས་གླེང་འདྲ་བོ་ཅིག་བྱས་ཁོང་ཚོས་གི་ང་ཚོའི་གདོང་པ་དེ་ཚོ་མཐོང་ཡོང་དུས་ཙམ་པ་ལ་ཁ་ཤས་གི་ཨབ China ཧེ་ཨབ Japanese ཧེ་ཨབ Nepali ཧེ་ཟེར་ནས་མང་ཆེ་བ་ནེ་པ་ལི་ནེ་པ་ལི་རང་ཟེར་གི་འདུག་བ་ང་ཚོའི་གདོང་རིས་འདི་ནེ་པ་ལི་འདྲ་བོ་ཡོད་རེད་བ་ཨོ་འདི་བརྟེན་བྱས་ནས་ཨ་ནི་ཁོ་ཚོ་ལ་ཅིག་ཡིན་གཅིག་མིན་ཅིག་ཅིག་བྱེད་དགོས་ཀྱི་འདུག་བསམ་བསམ་བློ་ཅིག་ཨ་ནི་བོད་པའི་གི་རྒྱ་གར་ནང་ལོག་ལ་ཡ་ཨ་ནི་ལས་ཀ་ག་རེ་བྱས་ཡོད་མེད་དང་དེ་ཚོ་གི་ངོ་སྤྲོད་འདྲ་བོ་དེ་འདྲ་ཚོ་བྱས་ད་ཨོ་དེ་འདྲའི་གི་བསམ་ཚུལ་འདྲ་བོ་ཅིག་ཡོད་ཨ་ནི་དེ་ཚོ་གང་ག་ལོ་གི་འདུག་ཟེར་བྱས་འགྲོ་བསྡད་ཀྱི་ཡོད་ཨེ་འདྲ་ཡིན་ན། འོ་འདུག་ཟེར་ཞུས་པ་ཡིན་ཨ་ནི་ལྡི་ལི་མི་དམངས་ཀྱི་ངོས་ནས་དྲང་གནས་ཀྱི་དཔེ་མི་སྲིད་པའི་དགའ་ཚོར་གྱི་དཔེ་མི་སྲིད་པའི་མཇལ་དར་བསྐྱངས་སོང་དེ་ལ་ཡང་དངོས་གནས་ལྡི་ལི་མི་དམངས་ལ་ཡང་ང་རང་གི་ཐུགས་རྗེ་ལེགས་འབུལ་ཞུས་པ་ཡིན།
སྤྱི་ཟླ་བཅུ་པའི་ཚེས་བཅོ་བརྒྱད་ཏེ་སྐུའི་བླ་གཟའི་ཉིན་ཁོང་ལ་རྐང་འཁོར་སྐོར་སྐྱོད་ཀྱི་ལས་འགུལ་དང་འབྲེལ་ཡོད་སྐོར་གནས་འདྲི་ཞུས་སྐབས་ཁོང་གིས་ཉིན་རེར་སྤྱི་ལེ་དྲུག་ཅུ་ནས་བདུན་ཅུ་བར་རྐང་འཁོར་གཏོང་གནང་གི་ཡོད་སྐོར་སོགས་གསུངས་དོན། ས་དགུ་བཅུ་དང་གཅིག་བཏང་བཞག་དེ་རིང་ལ་སྐབས་གཅིག་ལ་ཀི་ལོ་མི་ཀྲ་དྲུག་ཅུ་བཏང་སྐབས་གཅིག་ལ

ཡང་བྱམས་པ་བསྟན་འཛིན་ལགས་ཀྱིས་བོད་དོན་ཆེད་རྐང་འཁོར་བསྐོར་སྐྱོད་གནང་བཞིན་པ་དེ་ཁོང་ནས་མ་སྐུལ་དྭངས་བླངས་སྒོ་ནས་གནང་བཞིན་ཡོད་རུང་དེ་ལ་རྒྱབ་སྐྱོར་གནང་མཁན་ཡོད་མེད་གནས་འདྲི་ཞུས་སྐབས་ཁོང་གིས། སོ་སོ་རང་གི་རྒྱབ་རང་རུང་འདུག་ཟེར་བྱས་ཡིན་ཡིན་ཡིན་ནའི་ད་ང་རང་གི་ད་ངོ་ཤེས་དང་དེ་ཚོ་གི་ཡང་སྙིང་རྗེ་ཁོ་རང་ཚོ་གི་ངོས་ཕྱོགས་ནས་ཡང་ཏོག་ཙམ་ཏོག་ཙམ་རོགས་པ་འདུག་ཟེར་བྱས་གནང་འདེའུ་ལ།

ཟེར་དེར་སླེབས་སོང་ཨམ་བ་ལ་ལ་སྙིང་རྗེ་ཡང་ཚོང་པ་ཚོ་གི་ངོས་ནས་ཚོང་དོན་ཚ་ཚ་རེད་བཤད་ཨ་ནི་ཁོ་རང་ཚོ་གི་མཐུན་རྐྱེན་གྱི་རོགས་པ་འདྲ་བོ་ཅིག་འདུག་ཟེར་བྱས་སྒོར་མོ་སུམ་སྟོང་ལྔ་བརྒྱ་ཅིག་གནང་སོང་དེ་ནས་ཨ་ནི་པ་ནི་པ་ཟེར་ཟེར་ས་ཆ་དེར་སླེབས་དུས་ཙམ་པ་ལ་ཡང་ང་རང་ཚོ་གི་བོད་རིགས་ཚོང་པ་ཡང་སྙིང་རྗེ་ལམ་ཁ་ལ་ང་ལ་བཀག་སླེབས་སོང་གིས་ཁོ་རང་ཚོ་ཚོང་པ་དེ་ཚོའི་འགྲམ་ལ་ཕྱིན་ཕྱིན་ནས་སོ་སོས་ཀྱི་བསམ་དོན་དང་དེ་ཚོ་གང་ག་ལོ་ཅིག་སྒྲོག་སྦྱང་བྱས་ཨ་ནི་ཁོ་རང་ཚོ་གི་ངོས་ཕྱོགས་ནས་ཡང་སྒོར་མོ་ཉིས་སྟོང་ཅིག་གནང་སོང་ཁོ་རང་ཚོ་ལ་ཡ་འདུག་ཟེར། བྱས་ཐུགས་རྗེ་ཆེ་གནང་ཐུགས་རྗེ་ལེགས་འབུལ་ཞུས་ཨ་ནི་དེ་ནས་མར་འདུག་ཟེར་བྱས་ལམ་ཀ་ལ་ཡོང་གི་ཡོང་གི་ཡང་ང་ལ་ཡང་བོད་པའི་གི་དམག་མི་ཡིན་ཟེར་ཡང་སྙིང་རྗེ་སྤུ་གུ་གཅིག་ཐུག་སོང་ཁོ་རང་ངོས་ཕྱོགས་ནས་སྙིང་རྗེ་ཆུ་དེ་འདྲས་དང་ཆུ་མངར་མོ་འདྲ་བོ་དེ་འདྲས་དང་དེ་འདྲས་ཉོས་བྱས་ནས་སྙིང་རྗེ་པ་ལགས་འདི་མཆོད་ཨ་ལམ་ཀ་ལ་བྱས་རྗེས་ཨ་ནི་ཁོ་རང་གི་སེམས་པའི cash སྒོར་མོ་ཉིས་སྟོང་ཅིག་གནང་བྱུང་ལ་ད་ལྟ་ང་སྤུ་གུ་འདི་དམག་མི་ཡིན་ཟེར་དེ་ཐུག་ལམ་ཀ་སྒང་ལ་ཐུག་པ་རེད་བ། སེམས་པ་ཡང་ཨ་ཙི་ང་ཚོའི་གཞོན་སྐྱེས་དེ་ཚོ་བསམ་བློ་དེ་འདྲས་ཅིག་ཁྱེར་ནས་ཨ་ཙི་དམག་མི་སྤུ་གུ་དེ་ང་ལ་ཐུག་སོང་ང་སོང་ཁོ་རང་མེད་འོ་ཞེས་བྱས་ནས་ཡིན་འོ་དེ་འདྲས་གསུངས་སོང་ལ་དཔེ་དགའ་བོ་བྱུང་ད་དེ་དུས་ཙམ་པ་ལ་དངོས་གནས་དྲང་གནས་ཀྱི་ང་རང་གིས་བྱས་པ་དེ་ལ་དོན་དག་ཅིག་འགྲུབ་ཤག་ཨ་བསམ་བསམ་འདྲ་བོ་ཅིག་དེ་འདྲས་སུ་དམིགས་པ་འདྲ་བོ་ཅིག་སླེབས་སོང་ལ། ཡང་བྱམས་པ་བསྟན་འཛིན་ལགས་ཀྱིས་བོད་དོན་ཆེད་བཞུགས་སྒར་རྡ་རམ་ས་ལ་ནས་གནས་མཆོག་རྡོ་རྗེ་གདན་བར་རྐང་འཁོར་སྐོར་སྐྱོད་གནང་བཞིན་པའི་སྐབས་སུ། རྒྱ་གར་གྱི་གྲོང་གསེབ་མི་མང་རྣམས་ཀྱིས་རྒྱབ་སྐྱོར་གྱི་རྣམ་པ་ཇི་འདྲ་སྟོན་གྱི་ཡོད་སྐོར་གནད་འདྲི་ཞུས་པས་ཡུལ་མི་རྣམས་ཀྱིས་རྒྱབ་སྐྱོར་གྱི་རྣམ་པ་ཤུགས་ཆེ་སྟོན་གྱི་ཡོད་པའི་དཔེ་མཚོན་ཞིག་གསུངས་དོན།
དེ་འདྲར་ལམ་ཁ་ཡོང་གི་ཡོང་གི་སེ་ཀལ་པན་ཅར་འདྲ་བོ་དེ་འདྲ་ཚར་གཅིག་ཤོར་སོང་དེ་དུས་ཙམ་པ་ལ་སྙིང་རྗེ་པན་ཅར་བཟོ་མཁན་འདི་ལ་ངེད་ཀྱི་གནས་ཚུལ་གནས་སྟངས་དེ་ཚོ་སྡུག་བཤད་པ་ཡིན་ཨ་ནི་པན་ཅར་བཟོ་མཁན་འདི་གའི་སྙིང་རྗེ་པན་ཅར་བཟོ་ས་ལ་ཡར་སྙིང་རྗེ་ད་པེ་ཤ་དགོས་མ་རེད་པ་ལ་ཨ་ཙི་ད་བ་བ་ཇི་ཨ། པེ་སཱ་ཀ་ཛུ་ར་ནི་ཨཱ་བི་ཡཱ་ཏཱ་རེ་མེ་ཇཱ་ར་སཱམ་བཱ་དཱི་ཡཱ་ཏཱ་རེ་མེ་ཇཱ་ར་སཱ་དཔེ་མི་སེམས་པ་ང་ལ་དགའ་བོ་བྱས་ནས་ཇ་ཅིག་བླུགས་ཨེ་འདྲས་བྱས་ནས་ངེད་ཀྱི་སེ་ཀལ་པན་ཅར་ཤོར་ཀྱོག་དེ་ལ་ཡང་བཟོ་རོགས་བྱེད་རོགས་པ་བྱེད་དཔེ་མི་སེམས་པ་ཡག་པོ་འདུག་བྱས་བྱས་བྱས་སོང་ལ། ཡང་བོད་དོན་ཆེད་རྐང་འཁོར་སྐོར་སྐྱོད་པ་བྱམས་པ་བསྟན་འཛིན་ལགས་ཀྱིས་གནས་མཆོག་རྡོ་རྗེ་གདན་བར་བསྐྱོད་ཕྱིར་རྐང་འཁོར་བཏང་ཟིན་པ་ལས་གཏོང་རྒྱུ་མང་བ་ལྷག་ཡོད་ན་ཡང་རྐང་འཁོར་གཏོང་བཞིན་དུ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་ཞབས་པད་བརྟན་པའི་རྒྱལ་བའི་ཞབས་བརྟན་གསོལ་འདེབས་དང།

ཡང་བྱམས་པ་བསྟན་འཛིན་ལགས་ཀྱིས་སྤྱི་ཟླ་བཅུ་པའི་ཚེས་བཅུ་གཉིས་ཉིན་བཞུགས་སྒར་རྡ་རམ་ས་ལ་ནས་གནས་མཆོག་རྡོ་རྗེ་གདན་བར་བོད་དོན་ཆེད་རྐང་འཁོར་སྐོར་སྐྱོད་ཀྱི་ལས་འགུལ་དེ་བཞིན་དངོས་སུ་དབུ་འཛུགས་གནང་སྐབས་ཉིན་གྲངས་ལྔ་བཅུ་ང་ལྔ་ནས་ཉིན་གྲངས་དྲུག་ཅུ་ནང་ཚུད་ལ་གནས་མཆོག་རྡོ་རྗེ་གདན་ལ་འབྱོར་ཐུབ་པའི་རེ་བ་གནང་གི་ཡོད་སྐོར་གསུངས་དོན། ཁྱེད་ཀྱིས་འདི་ནས་བསྡུ་བྱེད་དུས་ཙམ་པ་ལ་ཉི་མ་ལྔ་བཅུ་ང་ལྔ།

ས་གནས་འཕགས་བོད་མཛའ་འབྲེལ་ཚོགས་པ་བོད་རྒྱལ་ཡོངས་མང་གཙོ་ཚོགས་པ་སོགས་ཀྱི་བོད་མིའི་ཚོགས་པ་སྒྲིག་འཛུགས་ཁག་གིས་ཁོང་གི་ལས་འགུལ་དེ་ལམ་ལྷོངས་ཡོང་བའི་སྨིན་འདུན་དང་བཅས་མཇལ་དར་ཕུལ་བའི་རྗེས་སུ་བོད་དོན་ཆེད་འབོད་ཚིག་སྒྲོག་གནང་སྟེ། བོད་རྒྱལ་ལོ། བོད་རྒྱལ་ལོ། ལས་འགུལ་དེ་དངོས་སུ་དབུ་འཛུགས་གནང་འདུག་ལས་འགུལ་དེ་དབུ་འཛུགས་གནང་སྟེ། ད་རིང་སྤྱི་ཟླ་བཅུ་པའི་ཚེས་ཉི་ཤུ་གསུམ་བར་ཉིན་གྲངས་བཅུ་གཅིག་འགྲོ་གི་ཡོད་པ་རེད། རྩ་བའི་བྱམས་པ་བསྟན་འཛིན་ལགས་ནས་ཁོང་གི་ཡབ་དམ་པ་དེའི་རྗེས་སུ་འབྲངས་གནང་སྟེ་བོད་དོན་ཆེད་ཀྱི་ལས་འགུལ་ག་འདྲ་ཞིག་སྤེལ་གྱི་ཡོད་རུང་དེ་དག་ནང་མཉམ་ཞུགས་གནང་མཁན་ཞིག་ཡིན་འདུག་ལེ་ཚན་འདི་ཕྱོགས་བསྒྲིགས་ཀྱི་སྙན་སྒྲོན་ཞུ་མཁན་སེང་གེ་རིགས་བསོད་ནམས་ལྷ་མོ་ཡིན།

ཐེངས་འདིའི་བཙན་བྱོལ་བོད་མིའི་དཔལ་འབྱོར་བྱ་གཞག་ཅེས་པའི་ལེ་ཚན་ནང་འདི་ལོ་བོད་མིའི་སྒྲིག་འཛུགས་དཔལ་འབྱོར་ལས་ཁུངས་ཀྱིས་དགུན་ཚོང་གཉེར་མཁན་བོད་མི་ཚོང་པ་ཁག་ཅིག་ལ་རྒྱ་གར་གྱི་སྒོར་མོ་འབུམ་གཅིག་དང་ཕྱེད་ཀ་སྐྱེད་ཆུང་བུན་གཡར་གནང་འདུག་པ་སོགས་ཀྱི་ཐད་རྒྱ་གར་གྱི་ནུབ་བེང་གོལ་མངའ་སྡེའི་གྲོང་ཁྱེར་ཨ་སན་སོལ་གྱི་བོད་མིའི་ཚོང་ལས་ཚོགས་པའི་རྒྱུན་ལས་ཚེ་རིང་དགའ་བ་ལགས་སུ་ཚེ་དབང་དངོས་གྲུབ་ལགས་ཀྱིས་བཀའ་འདྲི་ཞུས་པ་ཞིག་གསན་རོགས་གནང། གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། རྒྱ་གར་ནང་ལ་གནས་སྡོད་གནང་མཁན་བོད་མི་ཚོའི་འཚོ་རྟེན་གལ་ཆེ་ཤོས་ཤིག་ནི། དགུན་ཁའི་དུས་སུ་རྒྱ་གར་གྱི་གྲོང་ཁྱེར་ཆེ་ཁག་ནང་བལ་གོས་ཀྱི་ཚོང་ལས་གཉེར་རྒྱུ་དེ་རེད། སྤྱི་བཏང་དགུན་ཚོང་གཉེར་མཁན་བོད་མི་ཚོས་ཕྱི་ཟླ་བརྒྱད་པ་ནས་བལ་གོས་སྡེབ་ཉོ་བརྒྱབ་ཡག་དེ་འགོ་འཛུགས་གནང་ནས་ཕྱི་ཟླ་དགུ་པའི་ཟླ་མཇུགའམ་བཅུ་པའི་ཚེས་ཤར་ནས་བཟུང། ཁྲོམ་སའི་བཀའ་འཁྲོལ་ཞུ་ཡག་དང་ཁྲོམ་ས་གསར་བཟོ་བྱ་རྒྱུ་སོགས་ཚོང་གི་གྲ་སྒྲིག་ཆ་ཚང་གནང་ནས་ས་ཁུལ་ཕལ་ཆེ་བའི་ནང་ལ་ཕྱི་ཟླ་བཅུ་པའི་ཟླ་མཇུག་ཏུ་ཚོང་ལས་དངོས་སུ་འགོ་འཛུགས་གནང་གི་ཡོད་འདུག་པས། དེ་རིང་རྒྱ་གར་གྱི་ནུབ་སྦེང་གོལ་མངའ་སྡེའི་གྲོང་ཁྱེར་ཨ་སམ་སོགས་ནང། དགུན་ཚོང་གཉེར་མཁན་བོད་མི་ཚོའི་ད་ལྟའི་གནས་སྟངས་ཀྱི་སྐོར། ཁུལ་དེའི་བོད་མི་ཚོང་ལས་ཚོགས་པའི་འཐུས་མི་ཡིན་པ་ཚེ་རིང་དགའ་བ་ལགས་སུ་བཀའ་འདྲི་ཁག་ཅིག་ཞུ་གི་ཡིན། དེ་ནི་རྒྱ་གར་གྱི་ནུབ་སྦེང་གོལ་མངའ་སྡེའི་གི་གྲོང་ཁྱེར་ཨ་སན་སོལ་ནང་ལ། དགུན་ཚོང་གཉེར་མཁན་ཚེ་རིང་དགའ་བ་ལགས་བཀྲ་ཤིས་བདེ་ལེགས། བཀྲ་ཤིས་བདེ་ལེགས། ཚོང་ལགས་བཀྲ་ཤིས་བདེ་ལེགས། ཚེ་རིང་དགའ་བ་ལགས་དེ་རིང་བཀའ་འདྲི་ཞུ་བའི་ཐོག་མ་དེ་ལ་ཨེ་ནི། ད་ལོ་ལྕགས་རི་དགུན་ཚོང་དེ་འགོ་བཙུགས་ཀྱི་ཡོད་ཙང་རྣམ་པ་ཚོ་འདྲ་ཕ་གི་ཨ་སན་སོལ་ནང་ཡུལ་ཕྱོགས་ཀྱི་ཨ་ད་བོད་རིགས་ཚོང་ལས་ཚོགས་པའི་ངོས་ནས་ཅིག་ད་ཁྲོམ་ས་གསར་རྒྱག་བྱས་ཡ་རེད་ཚོང་འགོ་བཙུགས་ཡ་རེད་འདི་འདྲས་ག་འདྲས་གནས་སྟངས་ག་འདྲས་འདྲ་ཆགས་བསྡད་ཡོད་ན་ད་ལྟའི་ཆར་ལ།
ལགས་འོང་དང་པོ་དེ་ལ་ང་ཨ་སན་སོལ་བར་ད་ཝན་ལ་སུད་ཚོང་བོད་མི་སུད་ཚོང་ཚོགས་པའི་གི་ཚབ་ཞུས་ཏེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་གསན་མཁན་ཚང་མ་ལ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་གི་ཡོད། ད་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་གྱི་ང་ཚོའི་གི་དགུན་དུས་ཀྱི་ཚོང་ཟོག་དེའི་དུས་ཚོད་དེ་ད་ཟིན་འགྲོ་སོང་དེ་གི་གྲ་སྒྲིག་གཙོ་བོ་དེ་ང་ཚོ་འཐུས་མིའི་གི་ངོས་ནས་སྤྱི་ཟླ་བདུན་པ་ནས་ང་ཚོའི་གི་བཀའ་འཁྲོལ་ཞུ་ཡས་རེད་དེ་ཆ་ཚང་ཅིག་སྤྱི་ཟླ་བདུན་པ་ནང་ལ་བཀའ་འཁྲོལ་ཞུས་ནས་བདུན་པའི་ཏཱ་རིས་གཅིག་ནས་ལྔ་བར་དུ་ལ་བཀའ་འཁྲོལ་ཆ་ཚང་ཅིག་ཞུས་བཀའ་འཁྲོལ་ཐོབ་ཚར་བའི་རྗེས་ལ་ཨ་ནི་ང་ཚོའི་གི་མི་མང་ལ་གསལ་བསྒྲགས་དེ་ཨ་ད་ལོའི་གི་ཅ་ལག་དེ་ཨ་ནི། ཉོ་ཚོང་བྱས་ན་འགྲིག་གི་ཡོད་ལུགས་དེ་གསལ་བསྒྲགས་ཞུས་ཨ་ནི་ཉོ་ཚོང་བྱས་ཚར་བའི་རྗེས་ལ། ཨ་ནི་ཕྱི་ཟླ་བཅུ་པའི་གི་ཏཱ་རིས་ལྔ་ལ། ཨ་ང་ཚོའི་གི་ཨ་སན་སོལ་བོད་མི་སུད་ཚོང་ཚོགས་པའི་གི་འཛོམས་དུས་གི་དུས་ཚོད་དེ། གཏན་འབེབས་སྔོན་ནས་ཟླ་ཉིན་ལོ་ནས་བྱས་ཚར་ཡོད་རེད། ཨ་ང་ཚོ་འཐུས་མི་དེ་ཚོ། ཕྱི་ཟླ་དགུ་པའི་གི་ཏཱ་རིས་དགུ་བཅུ་ནས་དེ་འབྱོར་ནས་ཨ་ནི་ཁྲོམ་ས་གསར་རྒྱག་གི་གྲ་སྒྲིག་ཞུས་ཚར་བའི་ཚུན་ད་ལྟའི་ཆར་ལ་གྲ་སྒྲིག་ཆ་ཚང་ཅིག། ཞུས་འགྲུབ་པ་ཡིན་ལགས་ཞུ་ཡ་ཡིན།
ལགས་འོང་ལགས་འོང་སང་ལ་གཅིག་ཚོང་ལས་འགོ་འཛུགས་གནང་ཡོད་ནམ་མེད་ནམ་ལགས། ལགས་འོང་སང་ལ་ད་ང་ཚོས་ཀྱི་ཁྲོམ་ས་དེ་ཆ་ཚང་བཟོས་འགྲུབ་པ་བྱས་དེ་ག་ནང་བཞིན་ད་མི་མང་གི་ཅ་ལག་ཆ་ཚང་དེ་ཁྲོམ་སའི་ནང་བསྒྲིགས་ཚར་བ་དེ་ད་སང་ཉིན་ང་ཚོས་ཀྱི་ད་ཚོང་ངོ་མ་དེ་ཏཱ་རིས་ཉི་ཤུ་རྩ་བརྒྱད་ནས་སང་ཉིན་གནངས་ཉིན་ཀ་ནས་ཨ་ནི་འགོ་བཙུགས་ཡོད་ད་འགོ་མ་བཙུགས་སྔོན་ནས་སང་ཉིན་ང་ཚོས་ཀྱི་ཉི་མ་དེ་ལ་བར་གསེང་ག་རེ་བཞག་ཡ་ཟེར་ན་ད་ཡང་ཚོགས་འདུ་འཚོགས་ཡས་རེད་འདི་ནང་ལོགས་ད་བྱེད་སྒོ་རྣམ་གསུམ་རེད་སྒྲིག་འཛུགས་རེད། དེ་འདྲའི་ཐོག་ལ་ཨ་འགྲེལ་བཤད་རྒྱག་འཐུས་མི་ངོས་ནས་ད་ལས་འགན་ཅིག་ཚར་ཡོད་པའི་ཐོག་ནས་ཨ་མི་མང་ལ་འགྲེལ་བཤད་རེད་ད་ག་ནང་བཞིན་ཨ་ལས་ཀ་བྱེད་མཁན་ལག་གཡོག་མང་པོ་ཡོད་རེད་དེ་ཚོ་ལ་ཕར་གསལ་བཤད་བྱས་རེད་དེ་འདྲས་ཀྱི་ཉི་མ་གཅིག་སྟོང་པ་བཞག་ཡོད་རེད། འདི་གི་གོང་ལ་ད་ང་ཚོས་ཀྱི་ཁྲོམ་ས་བཟོས་མ་ཚར་ད་ཅ་ལག་མ་ཚར་འདིའི་བར་དུ་ལ་ཨ་ང་རང་གི་ཆོས་ཕྱོགས་ཀྱི་ཐོག་ནས་ད་ལོ་སྒྲོལ་མ་ཉིན་འདོན་རེད་མཚན་འདོན་རེད་དེ་འདྲས་ཀྱི་སྒྲུབ་ཡས་ཀྱི་ལས་གཞི་ཚང་མ་འགྲུབ་ཚར་རེད། ཨ་དེ་ག་ནང་བཞིན་ཁྲོམ་ནང་ལོགས་ཁྲོམ་ཆེན་ནང་ལོགས་ཁྲོམ་ཚང་མ་ཨ་འདུག་ས་ཡ་སྒྲིག་ཚར་ཡིན། ད་སང་ཉིན་གནངས་ཉིན་ཀ་ང་ཚོའི་ཁྲོམ་ངོ་མ་དེ་ཨ་དབུ་འཛུགས་ཞུ་ཡ་ཡིན་ལགས་ཞུ་ཡ་ཡིན། ལ་འོང་ལ་འོང་ཚེ་རིང་དགའ་བ་ལགས་དེ་ནས་གཅིག་གིས་ད་ཨ་ད་ཨ་ད་ཚོང་ལས་ཡག་པོ་ཡོང་དང་མ་ཡོང་དེ་གཙོ་བོ་ཡང་གཅིག་ང་ཚོའི་གནམ་གཤིས་ལ་རག་ལས་ཀྱི་ཡོད་ཙང་ཨེ་ནི་ད་ལོ་འདིའི་ཆ་ལ་གཅིག་གནམ་གཤིས་ག་འདྲས་ཡོད་མིན་ད་བཀའ་འདྲི་ཞུ་ཡ་དང་ཨེ་ནི་ད་ལོ་གཅིག་དགུན་དུས་གཅིག་གནམ་གཤིས་གྲང་མོ་ཡག་པོ་ཆག་ཡ་གི་རེ་བ་ཅིག་འདུག་པས་ལགས།
ལ་འོང་ཚར་བ་ལ་ད་ང་ཚོའི་གིས་ད་ད་རྒྱ་གར་ནང་ལ་བཞུགས་བཙན་བྱོལ་བོད་མི་ཚང་མ་གིས་ད་འཚོ་བ་གི་སྐྱབས་གནས་ད་བརྒྱ་ཆ་བདུན་ཅུ་བརྒྱད་ཅུ་ལྷག་ཙམ་ཞུས་ན་མ་འགྲིག་པ་མི་འདུག་འདི་ཚང་མ་སྐྱབས་གནས་དེ་ད་དགུན་ཚོང་འདི་ལ་གནས་ཡོད་དུས་ཙམ་པ་ལ་ཅི་ད་ད་ད་ཉིས་ཉིས་སྟོང་ཉི་ཤུ་གི་རྗེས་ལ་ཉི་ཤུ་རྩ་གཅིག་རྩ་གཉིས་ལོ་གསུམ་ཟིག་གི་ཚོང་འདི་འམ་ཟད་པོ་བྱུང་ཡོད་མ་རེད་ད་ད་ལོ་ང་ཚོའི་ངོས་ནས་ད། རེ་བ་གསར་པ་ཅིག་ད་ལོའི་རིང་ད་ང་ཚོའི་གི་ད་ཚང་མས་གི་མི་མི་མང་རེ་ཚང་མས་གི་ག་རེ་རེ་བ་ཅི་ད་ལོ་ཕལ་ཆེར་ཡག་པོ་ཡོད་མ་ཡོད་ཨ་བསམ་བསམ་ཅིག་གི་རེ་བ་ཅི་ཡོད་དེ་ག་ནང་བཞིན་ཁ་སང་ད་ཉི་མ་ཁ་ཤས་གི་སྔས་ད་ད་དེ་ཁྱད་ས་དེ་རིགས་པ་རོ་རི་གནམ་གཤིས་འགྱུར་ལྡོག་ཏིས་འགྲོ་ཡོང་གི་འདུག་དེ་ག་ནང་བཞིན་ང་ཚོའི་གི་ད་རིང་ད་ལོ་ཁྲོམ་ར་སྟོན་ཡ་དེ་ག་གཙོ་བོ་དེ་དམིགས་ཡུལ་ག་རེ་བྱེད་པ་ཟེར་ན་ཨ་རྒྱ་གར་གི་དུར་ག་པུ་ཇ་ལ་ན་ད་ང་ཚོ་དེ་བ་བེང་ག་ལི་ན་དུར་ག་པུ་ཇ་ལ་གི་རེད་ཨ་རྒྱ་གར་གི་ནོར་ས་ལ་ཅི་ཟེར་ན

མང་པོ་ཅིག་ལོག་ཡོད་དུས་ཙམ་པ་དེ་ཅིག་ཅན་མེད་ནའང་བསམ་བསམ་དུ་དུ་ཞེའུ་ཅི་ཡ་ཕར་ཕྱོགས་ཀྱིས་སོ་སོ་རང་ཉིད་ལ་ཚོར་བ་དེ་འདྲའི་ཞེའུ་ཤུགས་ཤུགས་ཆེ་པོ་ཅིག་སླེབས་མ་སོང་ན་ཞུ་ཡ་ཡིན། ལ་འོང་ལ་འོང་ད་གཅིག་གིས་ཁ་སང་ལུ་དྷི་ཡ་ན་ལ་གཅིག་གིས་སུད་ཊར་འདོན་ག་ད་ཕེབས་པའི་སྐབས་ད་ལོ་གཅིག་གིས་སུད་ཊར་འདོན་མཁན་བོད་མི་དེ་འདྲས་ཅིག་དུས་རྒྱུན་ནང་བཞིན་མང་པོ་ཡོད་པ་ཡིན་ན་ཡང་གཅིག་ཏོག་ཙམ་ཉུང་རུ་ཕྱིན་པའི་གནས་སྟངས་དེ་འདྲས་ཆགས་བསྡད་ཡོད་ན་ག་འདྲས་ཡོད་ན་ལགས། དེ་གའི་ལུ་དྷི་ཡ་ན་ལ་དུས་ཚོད་དེའི་ད་མ་འདྲ་མ་འདྲ་ཡིན་ཙམ་པ་ལ་ཏག་ཏག་ཅིག་ཤེས་ཐུབ་མི་འདུག་ད་གང་ཚོད་ད་ང་རང་རང་ཉིད་གཙོ་བོ་དཔེ་མཚོན་ཞུས་པ་ཡིན་ན་ཕྱི་ཟླ་བརྒྱད་པའི་ནང་འདོན་དུས་ཙམ་པ་ལ་མི་ག་ལ་གང་འཚམ་འགྲོ་བཞིན་འདུག་ཡིན་ནའི་ད་འདིའི་རྗེས་ལ་ཡང་རུ་ཁག་རུ་ཁག་སོ་སོ་ས་གནས་ས་གནས་མ་འདྲ་མ་འདྲ་དུས་ཙམ་པ་ལ་ཏིག་ཏིག་ཁྱད་པར་ཡོང་གི་འདུག་ནམ་རྒྱུན་ནང་བཞིན་འཚང་ཁ་ཆེན་པོ་ཞེ་དྲག་མཐོང་མ་སོང་ལ་ནི་ཞུ་ཡས་ཡིན། ལགས་སོ་ཨན་ཚེ་རིང་དགའ་བ་ལགས་ད་ལྟའི་དུས་ཚོད་འདི་ལ་ཨན་རྒྱ་གར་ནང་གི་ད་བོད་མི་བརྒྱ་ཆ་དྲུག་ཅུ་རེ་ལྔ་ལྷག་དགུན་ཚོང་གཉེར་དུ་ཕེབས་ཀྱི་ཡོད་སྟབས་ཨན་སྐབས་རེ་ས་ཁུལ་ཁ་ཤས་ནང་ལ་ཅིག་ད་ནང་ནས་དངུལ་བརླགས་པ་དང་ཨན་རྒྱ་གར་བའི་ལས་མིས་དངུལ་རྐུ་མ་བརྒྱབ་པ་སོགས་ཀྱི་གནས་ཚུལ་དེ་འདྲ་ཡོང་གི་ཡོད་ཙང་ཨན་ནི་ཨ་སན་སོལ་ནང་གི་ཚོང་པ་མང་ཚོགས་ལ་གནས་ཚུལ་དེ་འདྲ་མ་ཡོང་བའི་ཨན་ནི་སྔོན་འགོག་བྱ་ཕྱོགས་ཀྱི་ལམ་སྟོན་དེ་འདྲ་གནང་ཡོད་པ་ཡིན་ནམ་ལགས།
ལ་འོང་ད་ང་ཚོ་འཐུས་མི་གཅིག་གི་འགན་ཡིན་པ་ཆ་ནམ་རྒྱུན་དུ་ལྟ། ད་སྔ་མི་ཆོས་ཚོང་པ་ལྷན་ཚོགས་ཀྱིས་ང་ཚོ་ལ་ལམ་སྟོན་གཞིར་བཟུང་ད་ག་རེ་བཀའ་རྒྱ་ཕེབས་པ་དེ་ཆ་ཚང་གཅིག་མ་ང་ཚོའི་གི་ཡང་སོ་སོ་ས་གནས་ཀྱི་སྐད་འཕྲིན་གཅིག་ཡོད་རེད་དེའི་ནང་ལོགས་ལ་མར་བཏང་སྡོད་ཀྱི་ཡོད་རེད་དེ་ག་ནང་བཞིན་ད་ང་ཚོ་ཨ་སན་སོལ་སུད་ཚོང་ཚོགས་པ་ཡི་གྲུབ་བོ་ཅིག་ན་ལ་ཡོད་གཅིག་གིས་ད་རྙོག་དྲ་ལངས་པ་ཚོ་སྤུས་ཚ་རྒྱུ་འདི་ཡར་ལའི་སྒོ་ནས་ཡང་ཡོང་ཆུག་མེད་པ་བྱས་ཡང་སྦྱིན་བདག་གཅིག་ཙམ་རྙོག་དྲ་ཤི་ནི་མ་གཏོགས་ཕྱི་སྤུས་ཕྱི་ཚ་རྒྱུ་འདི་ཡའི་སྒོ་ནས་ཡང་འགྱོ་ཡ་སྦྱིན་བདག་གཞན་པ་རྩ་ལ་ཡོང་ཆུག་གི་མེད་བས་འདི་འདྲས་ཀྱི་སྒྲིག་གཞི་སྒྲིག་ཚུལ་ལམ་དང་ལུགས་སྲོལ་གྱི་ཚུལ་མ་ལ་དེ་འདྲས་ཀྱི་ད་ལྟ་བར་དུ་དམིགས་བསལ་གྱི་དཀའ་ངལ་འཕྲད་མ་སོང་ལ་དྲན་གི་འདུག།

བཞི་བཅུ་ཞེ་ལྔ་ལྔ་བཅུ་བདུན་འདས་ཀྱི་གནས་སྒྲོལ་ཚར་གཅོད་ཀྱི་གནས་སྟངས་ཆགས་བསྡད་ཀྱི་ཡོད་རེད། དེ་ག་རང་བཞིན་བྷང་གྷལ་ཨ་སན་སོལ་སུད་ཚོང་ཚོགས་པ་དེ་དེབ་སྐྱེལ། Tibetan Sweater Seller Association། དེབ་སྐྱེལ་བྱས་ནས་ཉིས་སྟོང་བདུན་ནས་དེབ་སྐྱེལ་བྱེད་རྒྱུ་ཅིག་ཆགས་འདུག་བསམ་པ་ལ། ད་ལྟ་བར་དུས་ད་སོ་སོའི་གི་སྤྱི་མི་ཟུར་པ་རེད་དེ་ག་ནང་བཞིན་ལོ་ན་རྒན་པ་ཚོའི་གི་བཀའ་དྲིན་ལ་བརྟེན་ནས་ད་ལྟ་བར་དུས་ད་བོད་རིགས་ཁག་རེད་རྒྱ་གར་གི་དེ་གནས་ཡོད་མི་སྣ་ཚང་མ་ལ། མཐུན་ལམ། འབྲེལ་བ་སྔོན་མ་གི་རང་འཇགས། ད་ལྟ་གནས་བསྡད་པ་སོང་ཙང་ད་ལྟ། བཀའ་འཁྲོལ་ཞུ་བའི་སྐབས་རེད་རྒྱ་གར་གྱིས་ང་ཚོ་ལ་ལྟ་སྤྱོད་ལྟ་སྟངས་རེད་དེ་འདྲའི་ཐོག་ནས་ད་ལྟ་བར་དུས་དཀའ་ངལ་ཅི་ཡང་འཕྲད་མ་སོང། དེ་ག་ནང་བཞིན་ང་ཚོའི་མ་འོངས་པ་ལའང་སོ་སོ་ད་ཚོགས་མིའི་ངོས་ནས་ད་སྒྲིག་འཛུགས་ད་ཡུལ་མི་གྱིས་འདི་ལྟར་ཁྲིམས་ད་ཆ་ཚང་གི་འདི་ལ་དོ་སྣང་བྱེད་ཀྱི་ཡོད་སོང་ཙང་མ་འོངས་པ་ལའང་དཀའ་ངལ་མ་འཕྲད་ཀྱི་རེ་བ་ཞུ་གི་ཡོད་ལགས་ཞུ་ཡས་ཡིན།
ལགས་འོང་ལགས་འོང་ཐ་མ་དེ་བཀའ་འདྲི་ཞུ་ཡས་ལ་གཅིག་གི་ཨང་ད་བོད་མིའི་སྒྲིག་འཛུགས་ཀྱི་ངོས་ནས་གཅིག་གི་ད་སུད་ཊར་ཚོང་ལས་གཉེར་མཁན་ཚོ་ལ་སྐྱེད་ཆུང་བུ་ལོན་སྐྱེད་ཀ་ཆུང་ཆུང་ཐོག་ནས་བུ་ལོན་འདུག་སེ་གནང་གི་ཡོད་ཙང་ད་ལོ་རྣམ་པ་ཚོའི་ཐོག་ནས་གཅིག་གི་བུ་ལོན་བཞེས་མཁན་དེ་འདྲའི་མང་ལོས་ག་འདྲ་འདྲ་བྱུང་ཡོད་ན་ལགས། ད་ལོ་གི་འདི་ལ་ང་ཚོའི་གི་ད་བབ་ཡིན་ཏག་ཏག་འདོར་མི་ན་མི་བཅུ་བདུན་ཞིག་ལ་བྱུང་སོང་རྒྱ་གར་སྒོར་འབུམ་གཅིག་དང་ཕྱེད་ཀ་ཕྱེད་ཀ་ལའང་མི་བཅུ་བདུན་ཞིག་ལ་བྱུང་སོང།
ལགས་འོང་ལགས་འོང་ཨེ་ནི་ཚེ་རིང་དགའ་བ་ལགས་ཨང་ད་ཅིག་གི་ད་བུ་ལོན་དེ་ཚོ་ཅིག་ཡང་ཨང་ད་ཕར་ཕྱིར་ལོག་ཕུལ་བའི་སྐབས་ལ་རྣམ་པ་ཚོས་ཨང་ད་ཅིག་གི་ཚོང་ལས་ཚོགས་པའི་གི་ཐོག་ནས་ཕར་ཕུལ་གནང་གི་ཡོད་ན་ཡང་སྒེར་སོ་སོས་གི་ཐད་ཀར་ཐད་ཀར་ཕར་ཕུལ་གནང་གི་ཡོད་ན་ག་འདྲས་ཡིན། ནང་བཟང་ལ་ཕུད་བོད་མིའི་སྒྲིག་འཛུགས་ཀྱི་བུ་ལོན་འདིའི་བཀའ་ལ་འཛུལ་གི་ས་ས་གནས་མང་ཆེ་གི་ད་འཐུས་མི་གིས་འགན་ཞུ་གི་ཡོད་རེད་དེ་ག་ནང་བཞིན་ཨ་སན་སོལ West Bengal ནང་གནས་སྟངས་ཞུས་ན་འཐུས་མི་གིས་འགན་འཁྱེར་བའི་ཐོག་ནས་ད་ལྟ་ཤ་ཕུལ་ཡས་དེ་སོ་སོའི་རང་ཉིད་སྒེར་ངོས་ནས་ཕུལ་དགོས་རེད་ཨེ་ནི་བཏང་ཚར་བའི་རྗེས་ལ་བྱུང་འཛིན་དེ་འཐུས་མི་ལ་བཏང་འཐུས་མི་གིས་ཡར་དཔལ་འབྱོར་ལས་ཁུངས་ཀྱི་འབྲེལ་ཡོད་ལ་ཡར་འབྲེལ་བ་བྱས་ནས་འདུག་སེ་བཏང་གི་ཡོད་ལགས་ཞུས་བ་ཡིན། ལགས་སོ་ཨེ་ནི་རྒྱ་གར་གྱི་ནུབ་བེང་གྷལ་མངའ་སྡེའི་གྲོང་ཁྱེར་ཨ་སན་སོལ་ནང་ལ་དགུན་ཚོང་གཉེར་མཁན་བོད་མིའི་ཚོང་ལས་ཚོགས་པའི་རྒྱུན་ལས་ཚེ་རིང་དགའ་བ་ལགས་ང་ཚོའི་ལས་རིམ་ནང་ཕེབས་པར་ཐུགས་རྗེ་གནང། ཐུགས་རྗེ་གནང་ཚེ་དབང་ལགས་ཐུགས་རྗེ་གནང། ད་ལྟ་གོང་དུ་གསན་པ་དེ་ནི་རྒྱ་གར་གྱི་ནུབ་སྦེང་གྷལ་མངའ་སྡེའི་གྲོང་ཁྱེར་ཨ་སན་སོལ་ནང་དགུན་ཚོང་གཉེར་མཁན་བོད་མི་ཚོའི་ད་ལྟའི་གནས་སྟངས་ཀྱི་སྐོར། ཁུལ་དེའི་བོད་མིའི་ཚོང་ལས་ཚོགས་པའི་འཐུས་མི་ཚེ་རིང་དགའ་བ་ལགས་སུ་བཀའ་འདྲི་ཞུས་པ་ཞིག་ཡིན། ལས་རིམ་འདི་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ།
ཐེངས་འདིའི་འཕྲོད་བསྟེན་གྱི་ལེ་ཚན་ནང། ཕྱི་ལུགས་སྨན་པས་ཁྲག་ཤེད་མཐོ་བའི་ནད་ངོས་འཛིན་བྱེད་སྟངས་དང་ཉེན་ཁའི་རང་བཞིན། ཁྲག་ཤེད་ཡོད་མེད་བརྟག་དཔྱད་བྱེད་པའི་ཐབས་ཤེས་དང་ལོ་ཇི་ཙམ་ནས་ཁྲག་ཤེད་ཡོད་མེད་བརྟག་དཔྱད་བྱེད་དགོས་པའི་སྐོར་གཡུ་སྒྲོན་ལགས་ཀྱིས་གནས་ཚུལ་ཕྱོགས་སྒྲིག་ཞུས་པ་ཞིག་བསྐྱར་དུ་གསན་རོགས་གནང།
འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱིས་ཁྲག་ཤེད་མཐོ་བའི་ནད་ལ་སྨན་བཅོས་ཚུལ་བཞིན་བྱེད་ཐུབ་པ་ཡིན་ཚེ་ད་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ནས་ཉིས་སྟོང་ལྔ་བཅུའི་ནང་ཚུད་ལ་ཁྲག་ཤེད་མཐོ་བའི་ནད་པ་ས་ཡ་བདུན་ཅུ་དོན་དྲུག་ལྷག་གི་ཚེ་སྲོག་སྐྱོབ་ཐུབ་རྒྱུ་ཡིན་པ་ངོས་འཛིན་གནང་གི་ཡོད་ཅིང་དེའི་རྒྱུ་མཚན་ནི་ཁྲག་ཤེད་མཐོ་བའི་ན་ཚ་དེ་ནི་འཛམ་གླིང་ནང་འགྲོ་བ་མི་དུས་མིན་འཆི་རྐྱེན་གཏོང་བ་དང་གྲིབ་སྐྱོན་སོགས་ཀྱི་དབང་པོ་སྐྱོན་ཅན་གྱི་སློང་རྐྱེན་བྱེད་མཁན་ནད་གཙོ་བོ་ཞིག་ཡིན་པ་ལྟར་འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱིས་བཏོན་པའི་སྙན་ཐོ་གསར་པ་དེའི་ནང་ཁྲག་ཤེད་མཐོ་བའི་ནད་དེ་ནི་འགྲོ་བ་མིའི་བདེ་ཐང་ལ་ཉེན་ཁ་ཅན་གྱི་དཀའ་ངལ་བཟོ་མཁན་ཞིག་ཡིན་པའི་སྐོར་ནན་པོ་གསུངས་ཡོད་པ་རེད། དེར་བརྟེན་ཕྱི་ལུགས་ཀྱི་ཁྲག་ཤེད་ཞེས་པ་དེ་ནི་སྙིང་གིས་ལུས་ཡོངས་ལ་ཁྲག་ཕར་གཏོང་བ་དང་སྡོད་རྩ་ནས་ཁྲག་ཚུར་སྙིང་དུ་བསྡུ་བའི་བྱེད་ལས་ལ་སྟེང་འོག་གཉིས་ཀྱི་ཁྲག་ཤེད་ཀྱི་ཚད་འཛིན་པ་ལྟར་ཁྲག་ཤེད་ཀྱི་འཕྲུལ་ཆས་ནང་གསལ་བའི་སྟེང་གི་ཁྲག་ཤེད་ཀྱི་གྲངས་ཀ་བརྒྱ་དང་ཉི་ཤུ་དང་འོག་གི་གྲངས་ཀ་བརྒྱད་ཅུ་གྱ་གྲངས་ནི་ཁྲག་ཤེད་ནད་མེད་པའི་ཚད་ལྡན་དུ་ངོས་འཛིན་བྱེད་ཀྱི་ཡོད་པ་རེད་འདུག་དེའི་སྐོར་ལ་རྒྱ་གར་ལྷོ་ཕྱོགས་མོན་གྷོ་རུ་བཞུགས་པའི་ཕྱི་ལུགས་སྨན་པ་དོན་གྲུབ་བཀྲ་ཤིས་ལགས་ཀྱིས་ངོ་སྤྲོད་གནང་དོན་ལ། ཁྲག་ཤེད་ན་ཚ་ནི་ཡང་གཅིག་སྤྱི་ནད་ན་ཚ་རེད། ཁྲག་ནང་བཞག་ཚེ་དེ་ཚོ་རྒྱ་ཁ་ཤུགས་ཆེན་པོ་ཆགས་འདོད་རེད།

ཡང་ན་གྲངས་ཀ་དེ་གཉིས་ལས་མཐོ་བ་ཡོད་མཁན་གྱིས་འཛམ་གླིང་གི་འགྲོ་བ་མི་གསུམ་ནང་ནས་གཅིག་ལ་དཀའ་ངལ་བཟོ་གི་ཡོད་པའི་སྐོར་གསུངས་ཡོད་པར་བརྟེན། ཁྲག་ཤེད་མཐོ་བ་ངོས་འཛིན་བྱེད་པའི་ཚད་གཞི་ནི་སྤྱི་ཡོངས་ཀྱི་སྟེང་འོག་གཉིས་ཀ་གལ་ཆེན་པོ་ཡིན་པ་དང་སྟེང་འོག་གཉིས་ཀར་ཚད་གཞི་ལས་མཐོ་བ་ནི་ཁྲག་ཤེད་མཐོ་བའི་ནད་ལ་ངོས་འཛིན་བྱེད་པ་ཙམ་མ་ཟད།

ཁྲག་ཤེད་ཡོད་ལ་ངོས་འཛིན་ཞུ་གི་ཡོད་ཞུ། དེ་ཅི་ཆགས་འདུག་འདུག་ཨ་ནི། སྒང་འདི་བརྒྱ་དང་ལྔ་བཅུ་དྲུག་ཅུ་ལེགས་བ་ཕྱིན་འོག་འདི་བརྒྱད་ཅུ་ཡིན་ན་ཡང་ཅི་མུ་མཐུད་ནས་ཐུགས་ལེགས་བ་ན་ཨ་ཁྲག་ཤེད་ཡོད་ལ་ངོས་འཛིན་ཞུ་གི་རེད་ཞུ། དུག་རྟགས་ཨང་གྲངས་གཉིས་ཆ་གལ་ཆེན་པོ་ཆགས་འདུག་ཨ་ནི་ཁྲག་ཤེད་ཀྱི་ན་ཚ་ངོས་འཛིན་བྱས་བྱས་འདུག་རྒྱུན་ལྡན་གྱི་ཁྲག་ཤེད་བཤེར་བ་ཤག་ལ་རེད་ནང་ལ་རེད

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་རྒྱང་བསྲིང་ཞུས་ཟིན་པ་ཡིན། དེ་རིང་གི་ལས་རིམ་བཀོད་སྒྲིག་གནང་མཁན་བསྟན་འཛིན་དཔལ་མོ་ལགས་དང་ལས་རིམ་ངོ་སྤྲོད་དང་གསར་འགྱུར་ཁག་སྙན་སྒྲོན་ཞུ་མཁན་སྒྲོལ་མ་ལྷ་མོ་ལགས་དང་མཁའ་འགྲོ་གཡང་འཛོམས་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་གསན་པར་ཐུགས་རྗེ་ཆེ།